ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་གཉིས་རེས་གཟའ་པ་སངས་ཉིན་གྱི་སྔ་དྲོའི་ལས་རིམ་དབུ་འཛུགས་ཞུ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་འཕྲུལ་གཏོང་ཕྱག་རོགས་གནང་མཁན David Dufler ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུས་པ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་བསྲིང་ཞུ་གི་ཡིན།
དེ་རིང་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྤྱི་ཟླ་བཅུ་གཅིག་པའི་ནང་རྒྱ་གར་ལྷོ་ཕྱོགས་ཁུལ་ཆིབས་བསྒྱུར་གྱི་མཛད་འཕྲིན་སྐྱོང་གནང་འཆར་ཡོད་པ་བཅས་གལ་ཆེའི་གསར་འགྱུར་ཁག་དང།
ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འབྲས་ལྗོངས་ཀྱི་སྤྱི་ཁྱབ་བློན་ཆེན་མཆོག་དང་མཇལ་འཕྲད་ཀྱིས་ཁུལ་དེར་ཆིབས་སྒྱུར་བསྐྱངས་གནང་རྒྱུ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་བསྡུས་ཞུ་རྒྱུ་དང།
གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བར་ལམ་རྒྱ་ནག་གི་དཔལ་འབྱོར་གནས་སྟངས་ཉམས་རྒུད་དུ་ཕྱིན་པ་དང་སྲིད་འཛིན་ཞི་ཅིན་ཕིང་གིས་རྒྱལ་སྤྱིའི་ལྷན་ཚོགས་ལ་ཚོགས་བཅར་མ་ཞུས་པ་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་གནས་དབྱུང་བཏང་བ་སོགས་ཀྱི་གནད་དོན་ཐད་དཔྱད་ཞིབ་ཞུས་པ་ཞིག་ངོ་སྤྲོད་ཞུ་རྒྱུ་དང། ཡང་དམིགས་བསལ་ཆེད་བསྒྲིགས་ཀྱི་ལེ་ཚན་ནང་དེང་སྐབས་བོད་ནང་རྒྱ་ནག་གཞུང་གིས་སྔར་དང་མི་འདྲ་བར་ཐབས་ལམ་གསར་པའི་ཐོག་ནས་དམ་དྲག་བྱེད་ཤུགས་ཆེ་རུ་བཏང་ཡོད་པའི་སྐོར་བཀའ་འདྲི་ཞུས་པ་ཞིག་དང། དེ་ནས་བཅར་འདྲིའི་ལེ་ཚན་ནང་ལ་དྭགས་ཁུལ་ཉེ་ཆར་སྐོར་སྐྱོད་རང་བཞིན་གྱི་རྒྱང་རྒྱུག་འགྲན་བསྡུར་གོ་སྒྲིག་ཞུས་པའི་སྐོར་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་གསན་རྒྱུ།
མཇུག་ཏུ་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་མཁའ་འགྲོ་གཡང་འཛོམས་ལགས་ཀྱིས་འགོ་འཛུགས་ཞུ་གནང་གི་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་སྤྱི་ཟླ་བཅུ་པའི་ནང་འབྲས་ལྗོངས་དང་སྤྱི་ཟླ་བཅུ་གཅིག་པའི་ནང་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཆིབས་བསྒྱུར་སྐྱོང་གནང་མཛད་རྒྱུ་ཡིན་པ་དགའ་ལྡན་ཕོ་བྲང་ཡིག་ཚང་ནས་གསལ་འགྲེལ་གནང་འདུག། བཞུགས་སྒར་རྡ་རམ་ས་ལར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས་སྤྱི་ཟླ་བཅུ་པའི་ཚེས་གཉིས་ནས་བཞི་བར་ཐའེ་ཝན་དད་ལྡན་པ་ཚོས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་ཉིན་གྲངས་གསུམ་རིང་ལམ་རིམ་བསྡུས་དོན་དང་བློ་སྦྱོང་ཚིག་བརྒྱད་མ་མཇུག་ཏུ་སྤྱན་རས་གཟིགས་ཕྱག་བཞིའི་རྗེས་གནང་བཅས་ཀྱི་སྒོ་ནས་ཆོས་འབྲེལ་སྩོལ་གནང་མཛད་རྒྱུ་དང་སྤྱི་ཟླ་བཅུ་པའི་ཚེས་བཅུ་གཅིག་དང་བཅུ་གཉིས་སོ་སོར་རྒྱ་གར་བྱང་ཤར་འབྲས་ལྗོངས་ཁུལ་དུ་ཆོས་འབྲེལ་གསུང་ཆོས་དང་སྤྱི་ཟླ་བཅུ་པའི་ཚེས་བཅོ་ལྔའི་ཉིན་ནུབ་བྷེང་གྷལ་མངའ་སྡེའི་ས་གནས་ས་ལུ་ཀར་རུ་ཡོད་པའི་སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་ཀྱི་སྒོ་ནས་ཆོས་འབྲེལ་གསུང་ཆོས་སྩོལ་གནང་ཐུགས་གཏན་འཁེལ་འདུག་དེ་རྗེས་སྤྱི་ཟླ་བཅུ་གཅིག་པའི་ནང་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཆིབས་བསྒྱུར་གྱིས་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་དྲུག་ཉིན་སེར་སྨད་གྲྭ་ཚང་དུ་ལམ་གཙོ་རྣམ་གསུམ་གྱི་སྒོ་ནས་ཆོས་འབྲེལ་དང་སྤྱི་ཟླ་བཅུ་གཉིས་པའི་ཚེས་གསུམ་ཉིན་སེར་བྱེས་གྲྭ་ཚང་སུ་སྒྲོལ་དཀར་ཡིད་བཞིན་འཁོར་ལོའི་རྗེས་གནང་དང་སྤྱི་ཟླ་བཅུ་གཉིས་པའི་ཚེས་དགུ་ཉིན་བཀྲ་ཤིས་ལྷུན་པོར་ལམ་རིམ་བསྡུས་དོན་དང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་རྒྱུད་སྨད་གྲྭ་ཚང་དུ་གསང་བ་འདུས་པའི་རིམ་ལྔ་ཁྲིད་བསྡུས་ཀྱི་བཤད་ལུང་སྩོལ་གནང་མཛད་རྒྱུ་ཡིན་འདུག། རྒྱ་གར་ལྷོ་ཕྱོགས་ཁུལ་གྱི་མཛད་རིམ་གྲུབ་རྗེས། གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་གྱིས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ནས་སུམ་ཅུ་སོ་གཅིག་བར་ཉིན་གྲངས་གསུམ་རིང་དུས་འཁོར་གསུང་ཆོས་ར་བའི་ནང་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་དང་འཇམ་དཔལ་དབྱངས་ཀྱི་རྗེས་གནང་བཅས་སྩོལ་གནང་གི་མཛད་འཆར་འདུག་ཡང་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་བདུན་ཉིན་རྡ་རམ་ས་ལའི་ཉེ་འཁོར་བཀྲ་ཤིས་ལྗོངས་གཞིས་ཆགས་སུ་ཆགས་པའི་ཁམས་སྒར་བཤད་གྲྭ་འབྲུག་མཐོ་སློབ་དྷརྨ་ཀཱ་རའི་སློབ་གཉེར་ལས་འཆར་དབུ་འབྱེད་ཀྱི་མཛད་སྒོའི་ཐོག་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་ཆིབས་བསྒྱུར་སྐྱོང་གནང་ཐུགས་གཏན་འཁེལ་འདུག།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཁ་ས་འབྲས་ལྗོངས་ཀྱི་སྤྱི་ཁྱབ་བློན་ཆེན་མཆོག་དང་མཇལ་འཕྲད་གནང་ཡོད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་བསྐྱར་ཟློས་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རྒྱ་གར་བྱང་ཤར་འབྲས་ལྗོངས་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་སྐུ་ཞབས Prem Singh Tamang མཆོག་གིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་གཅིག་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐུགས་དགྱེས་ཚོར་ཆེན་པོ་ཡིས་སྤྱི་ཁྱབ་བློན་ཆེན་ཁོང་དང་མཇལ་མོལ་གནང་སྟེ། དེང་སྐབས་འཛམ་གླིང་སྟེང་ནང་པའི་གཞུང་ལུགས་ཀྱི་སེམས་ཁམས་རིག་པའི་ལྟ་གྲུབ་སྐོར་ལ་དོ་སྣང་གསར་པ་ཞིག་ཡོང་གི་ཡོད་པས་ནང་ཆོས་ནི་འཛམ་གླིང་སྤྱི་ཡི་སེམས་ཁམས་བདེ་ཐང་དང་འབྲེལ་བ་ཡོད་པ་གསལ་པོ་མཚོན་འདུག་ཅེས

ཨ་འདི་ཆགས་ཡག་གི་ཉན་གི་ཡོད་པ་རེད། དེ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བོད་དང་ས་འབྲེལ་ཆགས་པའི་འབྲས་ལྗོངས་མངའ་སྡེའི་ནང། དེ་སྔ་ལན་འགའ་ཤས་ཆིབས་བསྒྱུར་བསྐྱངས་གནང་མཛད་ཡོད་པ་དང་ཆིབས་བསྒྱུར་མཐའ་མ་དེ་ཉིས་སྟོང་བཅུ་གསུམ་ལོར་བསྐྱངས་ཡོད་པ་དང། ད་རེས་མཇལ་མོལ་སྐབས ྋགོང་ས་མཆོག་གིས། རིང་མིན་མགོན་པོ་གང་ཉིད་མཆོག་མངའ་སྡེའི་ནང་ཆིབས་བསྒྱུར་མཛད་སྐབས་ཁུལ་དེར་ཆོས་གྲོགས་རྣིང་པ་ཚོ་དང་ཐུག་འཕྲད་ཡོང་བའི་ཐུགས་རེ་ཡོད་པ་བཀའ་གནང་བ་དང་ཆབས་ཅིག། More and more scientists also now showing interest. ནང་ཆོས་ནི་རིག་པའི་ལམ་ནས་དཔྱད་པ་བྱེད་རྒྱུ་ཡོད་པའི་ཆོས་ལུགས་ཤིག་ཡིན་པས་ནུབ་ཕྱོགས་ཀྱི་ཚན་རིག་པའི་ཁྲོད་དོ་སྣང་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད་པའི་ཁར། སེམས་ཚོར་དང་ནང་སེམས་ཞི་བདེ་ཡོང་བ་ལ་དམིགས་བསལ་དོ་སྣང་བྱེད་ཀྱི་ཡོད་པར་བརྟེན་ནང་ཆོས་ནང་དེ་དག་སྐོར་ཧ་ཅང་གི་གཏིང་ཟབ་པོ་གསུངས་ཡོད་པ་བཀའ་བསྩལ་འདུག། འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འབྲེལ་ཡོད་མི་སྣ་ཞིག་གིས་ཁུངས་ལྡན་གནས་ཚུལ་ངོ་སྤྲོད་གནང་བར་གཞིགས་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་མངའ་སྡེའི་ནང་རིང་མིན་སྤྱི་ཟླ་བཅུ་པའི་ཚེས་བཅུ་ནས་བཅུ་བཞི་བར་ཉིན་གྲངས་ལྔའི་རིང་ཆིབས་བསྒྱུར་གནང་གི་ཡོད་འདུག་ཡང་འབྲས་ལྗོངས་མངའ་སྡེ་ཡི་གཞུང་འབྲེལ་ངོ་དེབ་སྟེང་གནས་ཚུལ་སྤེལ་བའི་ནང་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་མཆོག་ནས་འབྲས་ལྗོངས་མི་མང་ཡོངས་ཀྱི་ཚབ་ཞུས་ཏེ ྋགོང་ས་ཏཱ་ལའི་བླ་མ་མཆོག་ལ་མངའ་སྡེ་ཡི་ནང་ཆིབས་བསྒྱུར་གནང་རྒྱུ་ཡི་གསོལ་འདེབས་ཞུས་པ་བཞིན་མགོན་པོ་གང་ཉིད་མཆོག་སྤྱི་ཟླ་བཅུ་པའི་ནང་ཆིབས་བསྒྱུར་གནང་རྒྱུ་ཡི་བཀའ་བཞེས་བཟང་པོ་ཐོབ་ཡོད་པ་བཀོད་འདུག། ཡང་དེ་དང་ཕྱོགས་མཚུངས་འབྲས་ལྗོངས་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་མཆོག་གིས་སྒེར་གྱི་ངོ་དེབ་སྤྱི་ཚོགས་དྲ་ལམ་སྟེང་གནས་ཚུལ་སྤེལ་བའི་ནང། དེ་རིང་འཛམ་གླིང་ཞི་བདེ་ཉིན་མོ་དང་སྟབས་བསྟུན ྋགོང་ས་ཏཱ་ལའི་བླ་མ་མཆོག་དང་མཇལ་མོལ་གྱི་གོ་སྐབས་བྱུང་བར་དགའ་ཚོར་ཆེན་པོ་བྱུང་ཞེས་དང། ྋགོང་ས་ཏཱ་ལའི་བླ་མ་མཆོག་གིས་དུས་རྟག་ཏུ་འབྲས་ལྗོངས་པ་རྣམས་ལ་ཐུགས་བརྩེ་བ་ཆེན་པོ་གནང་མུས་ཡིན་པ་ནི་འབྲས་ལྗོངས་པ་ཡོངས་ཀྱི་བསོད་ནམས་ཡིན་པ་སོགས་འཁོད་འདུག། གཞན་ཡང་ད་རེས་མཇལ་ཁའི་སྐབས་འབྲས་ལྗོངས་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་སྐུ་ཞབས Prem Singh Tamang ལྷན་དུ་མངའ་སྡེ་དེ་ཉིད་ཀྱི་བློན་ཆེན་བསོད་ནམས་བླ་མ་དང་སྤྱི་ཁྱབ་དྲུང་ཆེ་ཚུད་པའི་མངའ་སྡེ་ཡི་དཔོན་རིགས་མཐོ་གྲས་ཁག་ཅིག་མཇལ་བཅར་ཞུས་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་རྒྱ་ནག་གཞུང་གིས་བོད་ནང་བོད་མི་ཚོར་ཁྲིམས་མེད་ལུགས་མེད་ཀྱིས་འཛིན་བཟུང་བྱས་ཏེ་གར་སོང་ཆ་མེད་བཏང་བ་རྣམས་ཀྱི་གནད་དོན་གསལ་པོ་བཟོ་དགོས་པའི་གནོན་ཤུགས་སྤྲད་གནང་དགོས་པའི་འབོད་སྐུལ་ཞུས་འདུག་དེ་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་སྤྱི་བསྒྲགས་སྤེལ་བར་གཞིགས་ན། འཇར་མ་ནི་ནང་ཡོད་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་སྤྱི་ཁྱབ་འགན་འཛིན་ཀཱི་མུ་ལར་མཆོག་གིས་ཟླ་བ་འདིའི་ཚེས་བཅུ་དགུ་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་ལ་ཞུ་སྙན་ཞིག་ཕུལ་ཡོད་པ་དེའི་ནང། མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་དུས་བརྒྱ་དང་ཉི་ཤུ་རྩ་དགུ་པའི་ཐོག་རྒྱལ་ཚོགས་ཀྱི་བཙན་ཤེད་ཀྱི་ཐོག་ནས་གར་སོང་ཆ་མེད་བཏང་བའི་གནད་དོན་ཐད་སྙན་ཐོ་བཏོན་པའི་ནང་བོད་མི་བཅུ་དྲུག་གི་མིང་ཐོའང་བཀོད་གནང་ཡོད་པར་དགའ་བསུ་ཞུ་གི་ཡིན་ལ་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ཚོགས་མི་རྒྱལ་ཁབ་ཚོས་ཀྱང་རྒྱ་ནག་གཞུང་ལ་འཆར་ལོའི་ཕྱི་ཟླ་དང་པོའི་ནང་གོང་ཞུས་སྙན་ཐོ་དེ་བགྲོ་གླེང་གནང་བའི་སྐབས་ངེས་པར་དུ་གར་སོང་ཆ་མེད་དུ་བཏང་བའི་བོད་མི་ཚོའི་གནས་སྟངས་སྐོར་རྩད་ཞིབ་མཐིལ་ཕྱིན་པ་ཞིག་གནང་དགོས་པ་མ་ཟད། འདི་ལྟ་བུའི་གདུག་རྩུབ་ཀྱི་བྱ་སྤྱོད་ལ་རྒྱ་ནག་གཞུང་ནས་འགན་འཁྲི་འཁྱེར་དགོས་པའི་གནོན་ཤུགས་ཀྱང་སྤྲོད་རོགས་གནང་ཞེས་ཞུས་འདུག་དེའི་གོང་ཙམ་ལ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་མི་ལེ་ན་བུ་ལཱན་ཏེལ་མཆོག་གིས་ཀྱང་སྤྱི་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་ལ་ཡང་སུད་སིའི་གྲོང་ཁྱེར་ཇི་ནི་ཝ་ནང་ཡོད་པའི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་ལ་བོད་ནང་གི་གནས་སྟངས་སྤྱི་དང་ལྷག་པར་དུ་བོད་ནང་བཙན་ཤེད་ཀྱི་ཐོག་ནས་ངལ་རྩོལ་སྐུལ་འདེད་བྱས་པའི་གནད་དོན་སྐོར་ཞུས་པ་དང་སྦྲགས་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཕྱི་ཟླ་བདུན་པའི་ནང་དེང་དུས་ཀྱི་བྲན་གཡོག་སྐུལ་འདེད་ཀྱི་གནད་དོན་ཐད་དམིགས་བསལ་རྟོག་ཞིབ་གནང་མཁན་གྱི་ངོས་ནས་ཀྱང་བོད་རང་སྐྱོང་ལྗོངས་ཟེར་བའི་ནང་བཙན་ཤེད་ཀྱི་ཐོག་ནས་ངལ་རྩོལ་སྐུལ་འདེད་དང་གཞིས་འབུད་བྱས་པའི་གནས་ཚུལ་སྐོར་གསལ་པོ་ཞུས་ཡོད་རེད་ཅེས་ལུང་འདྲེན་གནང་སྟེ་གང་ལྟར་རིང་མིན་ཚོགས་འདུའི་ཐོག་ཚོགས་མི་ཚོས་རྒྱ་ནག་གཞུང་ལ་བོད་ནང་འདོད་པ་མེད་བཞིན་དུ་བཙན་ཤེད་ཀྱི་ཐོག་ནས་ས་གནས་གཞན་དུ་སྤོ་བཤུད་དང་འབྲེལ་ངལ་རྩོལ་སྐུལ་འདེད་བྱེད་བཞིན་པའི་བྱ་སྤྱོད་ཐད་གསལ་པོ་བཟོ་དགོས་པའི་འབོད་སྐུལ་ཞུ་གི་ཡོད་ཅེས་སྙན་ཞུ་དེའི་ནང་བཀོད་འདུག། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། སྦེལ་ཇམ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་ཡུ་རོབ་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས David Lega དང་ཐུག་འཕྲད་ཀྱིས་བོད་ནང་གི་གནས་སྟངས་ངོ་སྤྲོད་གནང་འདུག་དེ་ཡང་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རེས་གཟའ་ལྷག་པའི་ཉིན་བྷར་སེལ་ནས་བོད་ཀྱི་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་དང་ཡུ་རོབ་གྲོས་ཚོགས་འཐུས་མི David Lega རྣམ་གཉིས་ཐུག་འཕྲད་ཀྱིས་རིག་འཛིན་ཆོས་སྒྲོན་ལགས་ནས་བྷར་སེལ་ནས་བོད་དོན་ཐད་རྒྱབ་སྐྱོར་ལ་ཐུགས་རྗེ་ཞུས་པ་དང་འབྲེལ་བོད་ནང་གི་ད་ལྟའི་ཛ་དྲག་གི་གནས་སྟངས་ངོ་སྤྲོད་དང་ལྷག་པར་དུ་རྒྱ་ནག་གཞུང་གིས་བཙན་ཤེད་ཀྱིས་བོད་ཕྲུག་ས་ཡ་གཅིག་ཙམ་སོ་སོའི་ཕ་མ་དང་ཁ་བྲལ་དུ་བཅུག་སྟེ་གཏན་འཇགས་སློབ་གྲྭར་བསྐྱལ་ནས་རྒྱ་སྒྱུར་སློབ་གསོ་སྤྲོད་བཞིན་པའི་གནས་སྟངས་དེ་བཞིན་རྒྱ་ནག་གཞུང་གིས་གསར་དུ་གཏན་འབེབས་བྱས་པའི་བཀའ་རྒྱ་བཅུ་དགུ་ཟེར་བ་དེ་ད་ལོའི་སྤྱི་ཟླ་དགུ་པའི་ཚེས་གཅིག་ནས་ལག་བསྟར་བྱས་ཏེ་བོད་རང་སྐྱོང་ལྗོངས་ཟེར་བ་དང་བོད་ཀྱི་ས་ཁུལ་གཞན་དག་ནང་ཆོས་ལུགས་རང་དབང་ཐད་མུ་མཐུད་དུ་དམ་དྲག་བྱེད་པ་སོགས་ངོ་སྤྲོད་གནང་འདུག་དེ་བཞིན་ཡུ་རོབ་གྲོས་ཚོགས་འཐུས་མི་སྐུ་ཞབས David Lega ནས་བོད་ཀྱི་གནས་སྟངས་ཛ་དྲག་ཇེ་ཆེར་འགྲོ་བཞིན་པའི་ཐུགས་སྣང་དང་ཡུ་རོབ་གྲོས་ཚོགས་ནས་མུ་མཐུད་དུ་བོད་དོན་ཐད་རྒྱབ་སྐྱོར་གནང་རྒྱུ་བསྐྱར་དུ་ནན་བརྗོད་གནང་པ་དང། ཕན་ཚུན་དབར་ལས་དོན་གནང་ཕྱོགས་སྐོར་གྲོས་མོལ་གནང་འདུག། ཡོ་རོབ་གྲོས་ཚོགས་འཐུས་མི་སྐུ་ཞབས David Lega ནི་སུའི་ཌེན་གྱི་ཆབ་སྲིད་པ་ཞིག་དང་ཡོ་རོབ་གྲོས་ཚོགས་ཀྱི་སྲིད་དོན་ཚོགས་པ་ཆེ་ཤོས་མི་དམངས་ཚོགས་པའི་ཚོགས་མི་དང། IPAC ཞེས་རྒྱལ་སྤྱིའི་རྒྱ་ནག་ཐོག་མནའ་འབྲེལ་ལྷན་ཚོགས་ཀྱི་ཚོགས་མི་དང་དེ་བཞིན་བྱིས་པའི་ཐོབ་ཐང་རྩོད་ལེན་གནང་མཁན་ཞིག་ཀྱང་ཡིན་པ་རེད། འཕགས་བོད་མཛའ་འབྲེལ་ཚོགས་པའི་སྐུ་ཚབ་རྣམས་ནས་བོད་མི་མང་སྤྱི་འཐུས་ལྷན་ཁང་དུ་འཚམས་གཟིགས་ཕེབས་འདུག་དེ་ཡང་ཁ་ས་ཕྱི་ཟླ་དགུ་པའི་ཚེས་ཉེར་གཅིག་སྟེ་གཟའ་ཕུར་བུའི་ཉིན་འཕགས་བོད་མཛའ་འབྲེལ་ཚོགས་པའི་སྐུ་ཚབ་ཚོགས་ཆུང་ཞིག་བོད་མི་མང་སྤྱི་འཐུས་ལྷན་ཁང་དུ་འཚམས་གཟིགས་ཕེབས་འབྱོར་བྱུང་སྟེ་གྲོས་ཚོགས་ཚོགས་དུས་སུ་ཟུར་ཉན་གྱི་ཚུལ་དུ་ཕེབས་ཡོད་འདུག་དེ་ནས་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་དང་མཇལ་འཕྲད་གནང་ཡོད་པ་རེད་སྐབས་དེར་ཚོགས་གཞོན་མཆོག་གིས། བོད་ནང་ད་ལྟའི་ཛ་དྲག་སྤྱི་དང་ལྷག་པར་དུ་ཉེ་བའི་ཆར་རྒྱ་ནག་གཞུང་ནས་བོད་པའི་སློབ་མ་ཚོ་བཙན་ཤེད་ཀྱི་ཐོག་ནས་གཏན་འཇགས་སློབ་གྲྭའི་ནང་ཁྲིད་དེ་གང་ལྟར་གཞོན་སྐྱེས་ཚོར་བོད་མིའི་ཆོས་དང་རིག་གཞུང་སྐད་ཡིག་སོགས་སྦྱོང་བརྡར་བྱེད་རྒྱུའི་ཐོབ་ཐང་བཙན་འཕྲོག་བྱས་པའི་སྲིད་བྱུས་ལག་བསྟར་བྱེད་ཀྱི་ཡོད་ལུགས་གསུངས་ཡོད་པ་རེད། ཡང་ཁོང་གིས་མུ་མཐུད་ནས་བོད་མི་མང་སྤྱི་འཐུས་ལྷན་ཁང་ནས་རྒྱ་གར་རྒྱལ་ཡོངས་སུ་བོད་པའི་གནད་དོན་དང་བཙན་བྱོལ་བོད་མིའི་གནས་སྟངས་སོགས་གོ་རྟོགས་སྤེལ་ཐབས་དང་ཞུ་གཏུག་གི་ལས་འགུལ་སྤེལ་མུས་ཡིན་ལུགས་ཞུས་པ་དང་ད་ག་ནང་བཞིན་བོད་ཀྱི་གནད་དོན་ལ་རྒྱ་གར་མང་ཚོགས་ནས་རྒྱབ་སྐྱོར་བྱེད་རྒྱུ་ནི་བོད་མི་ཙམ་མ་ཡིན་པར་རྒྱ་གར་གྱི་སྲུང་སྐྱོབ་ལའང་ཁེ་ཕན་ཡོད་ལུགས་སོགས་གསུངས་ཏེ་གང་ལྟར་གཞི་རིམ་མང་ཚོགས་ནས་མཐུན་འགྱུར་ཡོང་ཐབས་སུ་འབད་བརྩོན་གནང་རོགས་གནང་ཞེས་ཞུས་པར་སྐུ་ཚབ་རྣམ་པའི་ངོས་ནས་ཀྱང་རྒྱབ་སྐྱོར་གནང་རྒྱུ་ཡིན་ཞེས་ནན་བརྗོད་གནང་འདུག་དེས་མ་ཟད་སྐུ་ཚབ་རྣམ་པས་ཁོང་རྣམས་ནས་བོད་པའི་གནད་དོན་ཐད་ཕྱག་ལས་གནང་རྒྱུ་ནི་སྤོབས་པ་དང་ལྡན་པ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ལ་བོད་དང་རྒྱ་གར་གྱི་འབྲེལ་ལམ་ལའང་གོ་རྟོགས་སྤེལ་ཐབས་གནང་གི་ཡིན། བཙན་བྱོལ་སྒྲིག་འཛུགས་དང་འཕགས་བོད་མཛའ་འབྲེལ་ཚོགས་པ་གཉིས་ཟུང་འབྲེལ་གྱི་ཐོག་ནས་རིང་མིན་རྒྱ་གར་གྱི་གཞོན་སྐྱེས་ཚོར་དངོས་སུ་ཉམས་མྱོང་གསོག་རྒྱུར་བཞུགས་སྒར་རུ་འཕྲལ་སེལ་ལས་ཀའི་གོ་སྐབས་གནང་ཐུབ་པ་དང་ད་ག་ནང་བཞིན་རྒྱ་གར་ཁྱོན་ཡོངས་སུ་བོད་མི་སུད་ཊར་འཚོང་མཁན་ཚོས་ཀྱང་ས་གནས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་ལ་སོགས་པའི་དུས་དྲན་སྲུང་བརྩིའི་སྐབས་ས་གནས་རྒྱ་གར་གྱི་གནད་ཡོད་ཚོ་ཡང་གདན་འདྲེན་ཞུ་ཐུབ་པ་ཡིན་ན་དགེ་མཚན་ཡོད་ལུགས་སོགས་དགོངས་ཚུལ་བཏོན་གནང་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཁེ་ན་ཌའི་སྲིད་བློན་སྐུ་ཞབས Justin Trudeau ཡིས་རྒྱ་གར་གྱིས་ཁེ་ན་ཌའི་ནང་རྒྱ་གར་མི་རིགས་ཡིན་པ་ཁེ་ན་ཌའི་མི་སེར Hardeep Singh Nijjar ལྐོག་གསོད་བཏང་བའི་རྒྱབ་ཏུ་རྒྱ་གར་ཡོད་སྲིད་ལུགས་གསུངས་པའི་རྗེས་དམངས་གཙོའི་ཡུལ་གྲུ་གཉིས་དབར་གྱི་ཕྱི་འབྲེལ་གནས་བབ་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པ་རེད། ཁ་སང་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་གཅིག་ཉིན་རྒྱ་གར་གཞུང་གིས་ཁེ་ན་ཏྲའི་མི་སེར་རྒྱ་གར་ནང་ཡོང་རྒྱུའི་ཐོངས་མཆན་བི་ཛ་སྤྲོད་མཚམས་འཇོག་རྒྱུའི་གསལ་བསྒྲགས་གནང་འདུག་ཡང་ཉིན་ཤས་གོང་རྒྱ་གར་གཞུང་གིས་ཁེ་ན་ཏྲའི་གཞུང་ཚབ་ཁང་གི་ལས་བྱེད་མཐོ་གྲས་ཤིག་ཕྱིར་འབུད་བྱས་པའི་ཡ་ལན་དུ་ཁེ་ན་ཏྲའི་གཞུང་ནས་ཀྱང་རྒྱ་གར་གཞུང་ཚབ་ཁང་གི་ལས་བྱེད་པ་ཕྱིར་འབུད་བྱས་ཡོད་པ་རེད། ལོ་ན་བཞི་བཅུ་ཞེ་ལྔར་སོན་པའི་ཧར་དིབ་སིང་ནི་ཇར་ནི་རྒྱ་གར་པན་ཇབ་མངའ་སྡེ་དེ་བཞིན་རྒྱ་གར་ནས་ལོགས་སུ་རང་བཙན་རྩོད་རྒྱུར་འཐབ་རྩོད་བྱེད་མཁན་གྱི་སྒྲིག་འཛུགས་ཁཱ་ལི་སི་ཐན་ཟེར་བའི་དེའི་འགོ་ཁྲིད་ཡིན་ཞིང་རྒྱ་གར་གཞུང་གིས་སྒྲིག་འཛུགས་དེས་རྒྱ་གར་ནང་དྲག་སྤྱོད་ཀྱི་ལས་འགུལ་སྤེལ་བའི་ཉེས་འཛུགས་ཀྱིས་ལོ་མང་རིང་ཧར་དིབ་སིང་ནི་ཇར་འཇུ་བཟུང་དང་ཞིབ་དཔྱོད་བྱེད་ཐབས་བྱེད་བཞིན་ཡོད་པ་རེད། ཁེ་ན་ཏྲའི་སྲིད་བློན་གྱིས་ཁོ་པ་ལྐོག་གསོད་གཏོང་མཁན་རྒྱ་གར་གྱི་གསང་བའི་མི་སྣ་ཡིན་ལུགས་གསུངས་པར་རྒྱ་གར་གཞུང་གིས་མཐའ་གཅིག་ཏུ་ངོས་ལེན་མེད་པར་ལན་གནང་ཡོད་པ་རེད། རྒྱ་གར་དང་ཁེ་ན་ཏྲ་གཉིས་ནི་ཆབ་སྲིད་དང་ཚོང་འབྲེལ། བདེ་སྲུང་སོགས་གལ་འགངས་ཆེ་བའི་གནད་དོན་མང་དག་ཞིག་གི་ཐོག་འབྲེལ་ལམ་ཡག་པོ་ཡོད་ཀྱང་ད་ལམ་གྱི་གནད་དོན་གྱིས་རྐྱེན་པས་ཡུལ་གྲུ་གཉིས་དབར་གྱི་འབྲེལ་ལམ་གྱི་གནས་སྟངས་ཞན་པོ་ཆགས་ཡོད་པར་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་བཞིན་ཡོད་པ་རེད། ཁེ་ན་ཏྲའི་ནང་སིག་ཆོས་ལུགས་རྗེས་འབྲང་པ་རྒྱ་གར་མི་རིགས་ས་ཡ་གཉིས་ལྷག་ཙམ་ཡོད་ཅིང་ཁེ་ན་ཏྲའི་ཆབ་སྲིད་ལམ་ལུགས་ནང་ཤུགས་རྐྱེན་ལྡན་པའི་གྲངས་ཉུང་མི་རིགས་ཤིག་ཀྱང་ཆགས་ཡོད་པ་རེད་དེ་བཞིན་ཁེ་ན་ཏྲ་ནི་རྒྱ་གར་དང་ཨ་རི་ཕུད། བཙན་བྱོལ་བོད་མི་མང་ཤོས་གནས་ཡུལ་ཞིག་ཀྱང་ཡིན་པ་དང་བོད་རིགས་དེ་དག་མང་ཆེ་བ་རྒྱ་གར་ནང་ནང་མི་སྤུན་མཆེད་ཡོད་པ་རེད་རྒྱ་གར་གཞུང་གིས་ཁེ་ན་ཏྲའི་མི་སེར་ལ་གནས་སྐབས་ཐོངས་མཆན་བི་ཛ་སྤྲོད་རྒྱུ་མཚམས་འཇོག་བྱེད་རྒྱུ་གསལ་བསྒྲགས་བྱས་པ་དེས་ཁེ་ན་ཏྲའི་ནང་གནས་སྡོད་བོད་མི་ཚོ་རྒྱ་གར་ནང་དུ་ནང་མི་སྤུན་མཆེད་ཐུག་འཕྲད་དུ་འགྲོ་རྒྱུ་དང་ཆོས་ཕྱོགས་ཀྱི་འགྲིམ་འགྲུལ་བྱ་རྒྱུ་སོགས་ལ་ཡང་དཀའ་ངལ་འཕྲད་སྲིད་པ་ཡིན་པ་རེད། ཡང་རྒྱ་ནག་གཞུང་ནས་བོད་ཀྱི་ཕྱོགས་ནས་ཇོ་མོ་གླང་མའི་སྟེང་འཛུལ་ཞུགས་བྱེད་མཁན་རི་འཛེག་པ་ཨ་མི་རི་ཀའི་མི་སེར་གཉིས་ལ་ཐོངས་མཆན་སྤྲད་མེད་པའི་གནས་ཚུལ་ཐོན་འདུག། ཟླ་བ་འདིའི་ཚེས་ཉི་ཤུ་རྩ་གཅིག་སྟེ་གཟའ་ཕུར་བུའི་ཉིན་ཨ་རི་དང་བལ་ཡུལ་གྱི་མི་སེར་མཉམ་འབྲེལ་གྱི་ཐོག་ནས་རི་འཛེག་རུ་ཁག་ཅིག་སྐྱིད་གྲོང་བརྒྱུད་བོད་ཀྱི་ཕྱོགས་ནས་རི་བོ་མཐོ་ཤོས་ཇོ་མོ་གླང་མའི་སྟེང་འཛེག་རྒྱུར་ཐོན་ཡོད་ཀྱང་ཨ་མི་རི་ཀའི་རུ་ཁག་གི་འགོ་ཁྲིད་ཅན Conrad Anker ལ་ཐོངས་མཆན་སྤྲད་མེད་པ་དང་དེའི་གོང་ཙམ་ལ་རུ་ཁག་གི་པར་པ་ཇི་མི་ཆིན་ལའང་བི་ཟ་ཐོངས་མཆན་མ་སྤྲད་པར་བརྟེན་རྒྱལ་ས་ཀཱ་ཐ་མན་ཌུར་ཕྱིར་ལོག་ཡོང་དགོས་བྱུང་འདུག།

མཁན་དང་པོ་དང་རྩོམ་པ་པོ Conrad Anker མཆོག་ནས་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོར་རི་འཛེག་སྐབས་འདས་གྲོངས་སུ་གྱུར་པའི་དབྱིན་ཇིའི་རི་འཛེག་པ George Mallory འདས་པོའི་སྐུ་ཕུང་འཚོལ་ཞིབ་བྱེད་མཁན་གྱི་སྐུ་ཚབ་ཚོགས་ཆུང་ནང་ཕེབས་མྱོང་ཡོད་མཁན་ཞིག་ཡིན་པ་རེད། དེ་དང་ཕྱོགས་མཚུངས་པར་པ་ཇི་མི་ཆིན་ནི་རྒྱལ་ཡོངས་ས་གཞི་མཐུན་ཚོགས་ཀྱི་སྙན་གྲགས་ཅན་དང་གཙུག་ཕུད་ཀྱི་བྱ་དགའ་ཐོབ་མྱོང་མཁན་གྱི་པར་པ་ཞིག་ཀྱང་ཡིན་འདུག། ཡང་ད་རེས་རི་འཛེག་གི་རུ་ཁག་ནང་བལ་ཡུལ་ནས་གོང་དུ་རི་འཛེག་གོ་སྒྲིག་ཞུ་མཁན་གྱི་ཚན་པའི་སྦྱིན་བདག་དང་ཤར་པའི་མི་རིགས་རུ་ཁག་ཁོངས་སུ་མིག་དམར་བསྟན་འཛིན་ཤར་པ་ཡང་ཡོད་འདུག།
རྒྱ་ནག་གཞུང་གིས་བོད་དང་བལ་ཡུལ་དབར་གྱི་ཚོང་ལམ་གསར་པ་མགྱོགས་པོ་སྒོ་མོ་ཕྱེ་རྒྱུའི་འཆར་གཞི་ཡོད་པའི་གནས་ཚུལ་ཐོན་འདུག་རྒྱ་ནག་གཞུང་གིས་ཁྱིམ་མཚེས་ཧི་མ་ལ་ཡའི་རྒྱལ་ཁབ་བལ་ཡུལ་དང་མཉམ་དུ་དཔལ་འབྱོར་གྱི་འབྲེལ་ལམ་གཞི་རྒྱ་ཆེ་རུ་གཏོང་རྒྱུའི་ཐབས་ཤེས་བྱེད་བཞིན་ཡོད་པ་ལྟར་བལ་ཡུལ་དང་ས་འབྲེལ་འཁེལ་བའི་བོད་ཀྱི་གྲོང་གསེབ་ས་ཁུལ་གྱི་ཚོང་ལམ་གསར་པ་སྒོ་མོ་ཕྱེ་རྒྱུ་ཡིན་ཞིང་དེ་ནི་རྒྱ་མཚོའི་ངོས་ནས་མཐོ་ཚད་མི་ཀྲེར་བཞི་སྟོང་དྲུག་བརྒྱ་ཐོག་ནས་ལི་ཙི་ཕོརཏ་ཞེས་པའི་རྒྱ་ནག་གཞུང་འབྲེལ་གྱི་གསར་ལམ་ཐོག་གནས་ཚུལ་སྤེལ་འདུག་འོན་ཀྱང་གསར་འགྱུར་ཐོག་ལི་ཙི་ཕོརཏ་ཞེས་པའི་ཁྲོམ་ར་དེ་ག་དུས་སྒོ་ཕྱེ་རྒྱུ་ཡིན་མིན་དུས་ཚོད་གང་ཡང་བཤད་མེད་ཀྱང་ཚོང་ལམ་དེ་ཡིས་བོད་ཕྱོགས་དང་ཕྱི་ཕྱོགས་ཀྱི་འཛམ་གླིང་ལ་སྒོ་མོ་ཕྱེ་ནས་རྒྱ་ནག་དང་བལ་ཡུལ་དབར་གྱི་འབྲེལ་ལམ་ཡར་རྒྱས་དང་རྒྱ་ནག་དང་བལ་པོའི་མཛའ་གྲོགས་ཀྱི་འབྲེལ་བ་ལས་དོན་མཉམ་ལས་གཏིང་ཟབ་ཏུ་འགྲོ་རྒྱུ་དེ་བཞིན་བོད་ནང་གི་དཔལ་འབྱོར་འཕེལ་རྒྱས་སྤྱི་ཚོགས་ཡར་རྒྱས་འགྲོ་རྒྱུ་ཡིན་པའི་སྐོར་བཀོད་ཡོད་པ་རེད་བོད་དང་བལ་ཡུལ་དབར་གྱི་ཚོང་ལམ་གསར་པ་དེ་ནི་བོད་ཀྱི་གཞིས་རྩེ་རྫོང་གི་ཡང་ཀྲ་རྫོང་པ་ས་ཁུལ་གྱི་ལི་ཙི་གྲོང་གསེབ་ནང་འཛུགས་སྐྲུན་བྱས་པ་དེ་ནི་བོད་ཀྱི་རྒྱལ་ས་ལྷ་ས་ནས་ཀི་ལོ་མི་ཀྲ་དགུ་བརྒྱ་སུམ་ཅུ་སོ་ལྔ་ཙམ་དང་བལ་ཡུལ་གྱི་རྒྱལ་ས་ཀཐ་མན་ཌུ་ནས་ཀི་ལོ་མི་ཀྲ་བཞི་བརྒྱ་དགུ་བཅུ་གོ་དགུ་སར་ཡོད་ཅིང་ལི་ཙི་གྲོང་གསེབ་ནི་ཁོ་རོ་ལཱ་ལའི་སྟེང་དུ་ཆགས་ཏེ་དུས་རབས་མང་པོ་ནས་ཧི་མ་ལ་ཡའི་ཁུལ་གྱི་མི་དམངས་ཚོས་འབྲུ་རིགས་དང་ཚྭ་ར་ལུག་ཚོང་བསྒྱུར་བྱེད་ཡུལ་གྱི་ཁྲོམ་ར་ལྟེ་གནས་ཤིག་དང་ཡང་བལ་ཡུལ་ཕྱོགས་ཀྱི་གློ་ནས་ཀི་ལོ་མི་ཀྲ་བཅུ་གཉིས་སར་ཡོད་པའི་བོད་ཀྱི་ས་ཁུལ་གནས་ཆུང་གི་ཁྲོམ་ར་ཞིག་ཀྱང་འཛུགས་སྐྲུན་བྱས་ཡོད་ལ་ད་དུང་བོད་ནས་བལ་ཡུལ་གྱི་ས་ཆ་གཞན་ཁག་ཏུ་འགྲིམ་འགྲུལ་ཐུབ་པའི་འགྲོ་ལམ་འཛུགས་སྐྲུན་བྱས་པ་རྣམས་མཇུག་བསྒྲིལ་ཟིན་ཡོད་འདུག་རྒྱ་ནག་གཞུང་གིས་འཛུགས་སྐྲུན་བྱས་པའི་ལི་ཙི་དང་གནས་ཆུང་ཚོང་ལམ་དེ་ནི་ཀི་ལོ་མི་ཀྲ་ཆིག་སྟོང་བཞི་བརྒྱ་ཙམ་གྱི་བལ་བོད་ས་མཚམས་ཁུལ་གྱི་ཚོང་ལམ་བཞི་པ་དེ་ཡིན་ཞིང་ད་དུང་གཞིས་རྩེ་ས་ཁུལ་གྱི་འདྲེན་ཐང་ནས་བལ་ཡུལ་གྱི་རྒྱལ་ས་དང་རི་བོ་བར་གྱི་ཁྲོམ་ར་ཁག་གཉིས་འཆར་གཞི་ཡོད་པའི་སྐོར་འཁོད་འདུག།
ཡང་རྒྱ་ནག་ནང་གི་ཡེ་ཤུའི་ཆོས་དཔོན་གཉིས་ཝེ་ཏི་ཀན་གྱི་ཚོགས་འདུའི་ཐོག་མཉམ་ཞུགས་གནང་འཆར་ཡོད་པའི་གནས་ཚུལ་འདུག་རིང་མིན་ཕྱི་ཟླ་བཅུ་པའི་ཚེས་བཞི་ལ་ཨི་ཏྲ་ལིའི་རྒྱལ་ས་རོམ་ནང་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་བསྟི་གནས་གཙོ་བོར་ཆོས་ཕྱོགས་ཀྱི་ལས་དོན་སྤེལ་ཕྱོགས་དང་བསྒྱུར་བཅོས་གཏོང་ཕྱོགས་དང་འབྲེལ་བའི་ཚོགས་འདུ་ཞིག་བསྐོང་ཚོགས་གནང་གི་ཡོད་པའི་སྐབས་རྒྱ་ནག་ཇི་ནིང་མངའ་ཁུལ་ནས་ཆོས་དཔོན་སྦི་ཤབ་ཡའོ་ཞུན་དང་ཛའོ་ཀུན་མངའ་ཁུལ་ནས་ཇོ་སེབ་ཡང་གཉིས་མཉམ་ཞུགས་གནང་འཆར་ཡོད་འདུག་པ་དེ་ནི་རྒྱ་ནག་དབུས་གཞུང་ནས་ཆོག་མཆན་ཡོད་པའི་ཐོག་ནས་མཉམ་ཞུགས་བྱེད་ཀྱི་ཡོད་པ་མ་ཟད་རྒྱ་ནག་གཞུང་དང་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་ལས་ཁུངས་ཨ་མའི་དབར་འབྲེལ་བ་ཡག་ཏུ་འགྲོ་གི་ཡོད་པའི་རྣམ་པ་ཞིག་ཡིན་ལུགས་དཔྱད་ཞིབ་བྱས་འདུག་དེ་དང་ཕྱོགས་མཚུངས་གོང་ཞུས་ཚོགས་འདུའི་ཐོག་གཞན་ཞིག་ཀྱང་ཆོས་དཔོན་གཉིས་མཉམ་ཞུགས་བྱེད་རྒྱུའི་ཆོག་མཆན་ཐོབ་ཡོད་པའི་ཚོད་དཔག་བྱེད་ཀྱི་ཡོད་པ་འདི་ལྟ་བུའི་འགྱུར་བ་ནི་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ནས་བཟུང་ཐོག་མ་དེ་ཆགས་ཀྱི་ཡོད་འདུག་ཡང་གོང་ཞུས་གནས་ཚུལ་ནང་གསལ་ལྟར་ན་ཧོང་ཀོང་དང་ཐེ་ཝན་གཉིས་ནས་ཀྱང་ཆོས་དཔོན་རེས་ཚོགས་འདུའི་ཐོག་མཉམ་ཞུགས་བྱེད་འཆར་ཡོད་འདུག་རྩ་བའི་ལོ་མང་པོའི་རིང་ནས་བཟུང་ཡེ་ཤུའི་ཆོས་ལུགས་ཀྱི་ལས་ཁུངས་ཨ་མ་དང་རྒྱ་ནག་གཞུང་གཉིས་དབར་ཆོས་དཔོན་བསྐོ་གཞག་བྱེད་ཕྱོགས་དང་སྲིད་གཞུང་གི་ངོས་ནས་ཆོས་ཕྱོགས་ཀྱི་དམ་དྲག་བྱེད་སྟངས་སོགས་ཀྱི་ཐད་བསམ་ཚུལ་མ་མཐུན་པ་བྱུང་ཡོད་ཀྱང་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཕྱོགས་གཉིས་བར་ཞི་འགྲིག་གི་གྲོས་མོལ་ཞིག་བཞག་ཡོད་པ་རེད། ཡིན་ནའང་འདས་པའི་ཟླ་བ་གཉིས་ཙམ་གྱི་གོང་རྒྱ་ནག་གཞུང་ནས་གྲོས་བསྡུར་མེད་པར་ཆོས་དཔོན་གནས་སྤོས་དང་བསྐོ་བཞག་བྱེད་ཕྱོགས་ཐོག་སླར་ཡང་མི་མཐུན་པའི་གནས་ཚུལ་བྱུང་ཡོད་འདུག་འོན་ཀྱང། ཉེ་ཆར་ཡེ་ཤུའི་བླ་ཆེན་མཆོག་ཕྱི་སོག་ཏུ་འཚམས་གཟིགས་ཕེབས་པའི་སྐབས་རྒྱ་ནག་མི་མང་ཚོ་ཡག་པོ་ཡོད་པ་དང་མི་སེར་དང་ཆོས་པ་ཡག་པོ་ཞིག་བྱེད་དགོས་པ། དེ་ག་ནང་བཞིན་རྒྱ་ནག་གཞུང་གི་ངོས་ནས་ཡི་ཤུའི་ཆོས་བྱེད་པ་ཚོའི་ཐོག་ནས་ཆབ་སྲིད་ཀྱི་ཉེན་ཁ་གང་ཡང་བཟོ་རྒྱུའི་ཞེད་སྣང་བྱེད་དགོས་ཡ་མེད་ལུགས་སོགས་གསུངས་པ་བཅས་ལ་བརྟེན་འབྲེལ་ལམ་བཟང་ཕྱོགས་སུ་ཁ་ལོ་སྒྱུར་བཞིན་ཡོད་པའི་ཚོད་དཔག་བྱེད་བཞིན་འདུག། ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཁང་མདུན་རྒྱ་ནག་གི་སྲིད་འཛིན་གཞོན་པར་ངོ་རྒོལ་བྱས་པའི་སྐོར་ནེའུ་ཡོག་ནས་ཇོ་ལེགས་ཆོས་འཕེལ་ལགས་ཀྱིས་བཏང་བའི་གནས་ཚུལ་དེ་བསྐྱར་དུ་གསན་རོགས་གནང། རྒྱ་ནག་གཞུང་གི་སྲིད་འཛིན་གཞོན་པ་ཧན་ཀྲེང་རྒྱལ་ཚོགས་སུ་ཚོགས་བཅར་ཞུ་བར། བོད་མི་ཚོས་ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་དུ་ངོ་རྒོལ་སྐད་འབོད་བྱས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཡོད་འདུག་བོད་རང་བཙན་སློབ་ཕྲུག་ཚོགས་པས་གོ་སྒྲིག་བྱས་ཏེ། ཨ་རིའི་ནེའུ་ཡོག་ཏུ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱས་འཛོམས་ལྷན་ཚོགས་ཐོག་རྒྱ་ནག་གཞུང་གི་སྲིད་འཛིན་གཞོན་པ་ཧན་ཀྲེང་རྒྱལ་ཚོགས་སུ་ཚོགས་བཅར་ཞུ་བར་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་ཉིན་བོད་མི་ཚོས་ངོ་རྒོལ་སྐད་འབོད་བྱས་ཡོད་པ་རེད། བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་འགན་འཛིན་འཆི་མེད་ལྷ་མོ་ལགས་ཀྱིས། ངོ་རྒོལ་སྐད་འབོད་ཀྱི་ལས་འགུལ་འདི་སྤེལ་དགོས་དོན་སྐོར་བརྗོད་དོན་ལ།
ད་རེས་ང་ཚོ་དེ་མཉམ་འབྲེལ་རྒྱལ་ཚོགས་མདུན་ལ་ཡ་འཛོམས་བསྡད་ཡ་དོན་དག་གཙོ་བོ་དེ། ད་ལྟ་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཡ་འཛུལ་ཞུགས་བྱེད་མཁན་རྒྱ་ནག་གི་སྲིད་འཛིན་སྲིད་འཛིན་ཆུང་བ་ཧན་ཀྲེང་སླེབས་བསྡད་ཡོད་རེད། ཧན་ཀྲེང་ད་ལྟ་སྤྱི་ཟླ་གསུམ་པའི་ཚེས་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ནས་ད་ལྟ་བར་དུ་རྒྱ་ནག་གི་སྐུ་ཚབ་ཆེན་པོ་ཨ་རི་ཨ་རི་ལ་ད་ལྟ་སླེབས་པ་ཐེངས་དང་པོ་ཆགས་བསྡད་ཡོད་རེད་སོང་ཙང་དེ་དང་མཉམ་དུ་བོད་ནང་ལ་ཡ་གནས་སྟངས་ཛ་དྲག་ཧང་སང་ཡ་ཆགས་བསྡད་ཡོད་རེད། མཉམ་འབྲེལ་རྒྱལ་ཚོགས་དང་ཨ་རི་གཞུང་གཉིས་ཀ་གིས་ད་ལྟ་ང་ཚོ་བོད་ལ་ཡ་རྒྱབ་སྐྱོར་བྱེད་ཡས་ཀྱི་གསལ་བསྒྲགས་ཡིན་ནའང་རེད་བསྒྲགས་གཏམ་ཡིན་ནའང་ནན་ཏན་བཏོན་ཚར་རེད་སོང་ཙང་ང་ཚོའི་བོད་པའི་གི་ལས་འགན་གཙོ་བོ་གཅིག་ཁོ་རང་ཚོས་རྒྱལ་སྤྱི་ལུང་པ་སྡིངས་ཆ་གང་ག་དང་ས་ཡུལ་པ་གང་ག་ལ་ཡ་རྒྱ་ནག་གི་ག་བ་ཡིན་ནའང་འགྲོ་དུས་གང་ལ་རྫུན་མ་བཀྲམ་གྱི་ཡོད་མེད་དང་ཁོ་རང་ཚོས་གི་རྫུན་མ་དང Propaganda ལྟར་བཀྲམ་གྱི་ཡོད་ལ་ནི་ང་ཚོས་གི་བདེན་པ་བརྒྱུད་ནས་སྟོན་སྡོད་ཡས་དེ་དཔེ་གལ་ཆེན་པོ་དང་པོ་དེ་སོང་ཙང་ང་ཚོ་བོད་རང་བཙན་སློབ་ཕྲུག་ཚོགས་པའི་ངོས་ནས་དེ་རིང། གཞོན་སྐྱེས་མང་པོ་གཅིག་ལ་རུག་རུག་བྱེད་བྱས་དེ་ལ་ཡ་བདེན་པ་བརྒྱུད་ནས་མཉམ་འབྲེལ་རྒྱལ་ཚོགས་མདུན་ལ་ཡ་འཛོམས་ཡོད། མི་གང་ག་ལ་ཡ་བྱེད་དོ།
དེ་རིང་འདི་ལ་སྐད་འབོད་གི་ལྟ་ཅི་དང་རྣམ་པ་ཚོས་དགོས་འདུན་གཙོ་བོ་ག་རེ་ག་རེ་གནང་དགོས་པ་རེད་གཅིག་བོད་ནང་ད་གཞོན་སྐྱེས་མང་པོ་གཅིག། བོད་ནང་ལ་རྒྱ་ནག་གཞུང་གིས་སྲིད་བྱུས་ངན་པ་བཟུང་ནས་རྒྱ་ནག་གཞུང་གིས་བོད་པའི་བྱིས་པ་གཞོན་སྐྱེས་ས་ཡ་གཅིག་ལྷག་བཙན་དབང་གི་སྒོ་ནས

མི་རིགས་ཀྱི་ལ་རྒྱ་བརླག་ཡ་དང་ཨ་ནི་མི་རིགས་ཀྱི་རིག་གཞུང་བརླག་ཡ་དང་ཆེད་དུ་འདི་སྐད་དེ་ཚང་མ་ང་ཚོ་དེ་མཚམས་འཇོག་བྱེད་དགོས་ཡོད་དེ་ལ་ཨ་ནི་འཛམ་གླིང་གི་འགོ་ཁྲིད་ཚོས།
འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱུན་འཛོམས་ཚོགས་ཆེན་ཐེངས་བདུན་ཅུ་དོན་བརྒྱད་པ་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཁང་དུ་འཚོགས་བཞིན་པའི་ཐོག་འཛམ་གླིང་གི་རྒྱལ་ཁབ་ཁག་གི་དབུ་འདྲེན་མཐོ་ཤོས་ཁག་ཚོགས་ཞུགས་གནང་ནས་གནད་དོན་མང་བོའི་ཐོག་གླེང་སློང་གནང་མུས་ཡིན་པ་བཞིན། བོད་མི་ཚོས་རྒྱ་ནག་གཞུང་གིས་བོད་ནང་དུ་བཙུགས་པའི་བོད་མི་རྒྱ་སྒྱུར་གྱི་བཅའ་སྡོད་སློབ་གྲྭའི་ཐོག་གླེང་སློང་ཡོང་བའི་འབོད་སྐུལ་ཡང་ཞུ་བཞིན་ཡོད་པ་རེད། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་གྱུར་བཅུག་པ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ལས་རིམ་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་བར་ལམ་རྒྱ་ནག་གི་དཔལ་འབྱོར་གནས་སྟངས་ཉམས་རྒུད་དུ་ཕྱིན་པ་དང་སྲིད་འཛིན་ཞི་ཅིན་ཕིན་གྱིས་རྒྱལ་སྤྱིའི་ལྷན་ཚོགས་ལ་ཚོགས་བཅར་མ་ཞུས་པ། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་གནས་དབྱུང་བཏང་བ། རྒྱལ་སྲུང་བློན་ཆེན་གར་སོང་མེད་པར་གྱུར་བ་གནས་སྟངས་སོགས་ཀྱིས་རྒྱ་ནག་གི་ཆབ་སྲིད་གནས་སྟངས་སྤྱི་དང་བྱེ་བྲག་ཏུ་རྒྱ་ནག་གི་ཆབ་སྲིད་དང་དཔལ་འབྱོར་གྱི་གནས་སྟངས། ཤུགས་རྐྱེན་གྱི་ཉེན་ཁའི་སྐོར་རྒྱ་ནག་གི་དཔལ་འབྱོར་ཐོག་དབྱེ་ཞིབ་པ་ཞིག་གིས་ངོ་སྤྲོད་གནང་བ་ཞིག་གཡུ་སྒྲོན་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། བར་ལམ་རྒྱ་ནག་ནང་དཔལ་འབྱོར་ཉམས་རྒུད་ཕྱིན་པའི་གནས་སྟངས་ཤིག་གིས་ཉེ་ཆར་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་བྷ་དན་མཆོག་གིས་དེང་སྐབས་རྒྱ་ནག་ནང་གི་དཔལ་འབྱོར་གྱི་དཀའ་ངལ་ཤུགས་ཤུགས་འཕྲད་བཞིན་པ་དེའི་དཔེ་མཚོན་ནི་རྒྱ་ནག་གི་ས་ཁང་ཚོང་ལས་ཉམས་རྒུད་ཕྱིན་པ་མ་ཟད་རྒྱ་ནག་ནང་གཞོན་སྐྱེས་ལས་མེད་གྲངས་འབོར་ཧ་ཅང་མང་དུ་འགྲོ་བཞིན་པ་སོགས་ཀྱིས་རྒྱ་ནག་གཞུང་གིས་ཐེ་ཝན་ནང་བཙན་འཛུལ་བྱེད་མི་སྲིད་ལ་རྒྱ་ནག་དཔལ་འབྱོར་གྱི་དཀའ་ངལ་རྐྱེན་པས་ཐེ་ཝན་ལ་བཙན་འཛུལ་བྱེད་རྒྱུའི་ནུས་པ་མེད་པའི་སྐོར་གསུངས་ཡོད་ད་དུང་ཉེ་ཆར་རྒྱ་ནག་གཞུང་གིས

དངུལ་ཁང་ཚང་མར་ཧྲང་གི་རེད། དེ་གཅིག་པོ་མ་རེད་ཟེར་བ་འདི་མུ་མཐུད་བྱས་ཕྱིན་པ་ཡིན་ན་ག་རེ་ཧྲང་གི་རེད་ལབ་ཡོད་ན་ཨ་ནི་རྒྱ་མི་གི Central Bank དེ་རྒྱ་མི་གི Bank ཨ་མ་དེ་བ་འོ་འདི་ཧྲང་གི་རེད། དེ་མ་ཚད་ཟེར་བ་རྒྱ་མི་གཞུང་དེ་ཧྲང་གི་རེད། ད་ཁོ་རང་གི་འོ་འདི་འདྲ་ཞིག་ལབ་བཞིན་ད། གཞུང་ཧྲང་གི་རེད་ལབ་དུས་ཙམ་པ་གཞུང་དང་དེ་གས་ཚང་མ་ཧྲང་ཟེར་ན་ག་རེ་ཧྲང་གི་རེད་ཟེར་བ་ན་དཔལ་འབྱོར་གི་ང་ཚོའི་རྒྱལ་ཁབ་དེ།

ག་དུས་ཧྲང་གི་རེད། ད་དེ་ག་འདྲས་གཅིག་ལ་ཡ། ངོས་བཙན་པོ་རེད་ཟེར་བྱས་ཚེ་མི་མང་པོ་གཅིག་གིས། ད་དེ་ཁོ་རང་དེ་མི་གནད་འགག་ཅན་ཞེ་པོ་ཅིག་ཡིན་འདོད་པའི་བསམ་པ་ཁོ་རང་གི་འདུག་ཟེར་བྱས་ཚེ་ལབ་དུས་ཙམ་པ་མི་མཁས་པ་མང་པོ་གཅིག་གིས་དོ་སྣང་ཞེ་པོ་ཅིག་བྱུང་བྱས། དེ་ག་འདྲས་ཟེར་ན། རྒྱལ་ཁབ་དེ་ཧྲང་གི་རེད་ད་ལབ་ན་ག་འདྲས་འགྲོ་གཅིག་ལ་ངོས་བཙན་པོ་རེད་ཟེར་བྱས་ཚེ་ལབ་དུས་ཙམ་པ་ད། Taiwanese གི writer གཅིག་གིས Post CCP China ལབ་ན་ད། ད་ལྟའི་གཞུང་འཛིན CCP རྗེས་ཀྱི་ཨ་ནི།

མུ་མཐུད་བྱས་ལོ་གཉིས་རིང་ཀ་ད་ལྟའི་བུ་ལོན་འདི་ནང་བཞིན་ས་གནས་སྲིད་གཞུང་གིས་ཨ་ནི Central Government ནས་གཏུགས་ཀྱི་རེད་བུ་ལོན་ལེན་བསྡད་པ་ཡིན་ན་ལབ་དུས་དུས་ཙམ་པ་ཨ་ནི་དབུས་གཞུང་གིས་དེ་འདྲས་ཅིག་བུ་ལོན་དེ་ད་ལྟ་བར་དུ་གསབ་གསབ་བསྡད་དུས་ཙམ་པ་ད་གསབ་མ་ཐུབ་པའི་དུས་ཚོད་ཞིག་ཆགས་ཀྱི་རེད་ལ་དེ་འདྲས་ཀྱི་གནས་སྟངས་ཅིག་ཆགས་དུས་ཙམ་པ་དཔལ་འབྱོར་གྱི་གནས་སྟངས་ཀ་ཐ་ནས་ལུང་པ་ཁ་སྐད་ཆེན་མོ་དུ་ཆེ་ཧྲང་བས་སོགས་ཆགས་འདུག་ངོ་འདིར་ཞིག།

དེ་ནས་དམིགས་བསལ་ཆེད་སྒྲིག་གི་ལེ་ཚན་ནང་ལ་དྭགས་ཁུལ་ཉེ་ཆར་སྐོར་སྐྱོད་རང་བཞིན་གྱི་རྒྱང་རྒྱུག་འགྲན་བསྡུར་གོ་སྒྲིག་ཞུས་པའི་སྐོར་བསྟན་འཛིན་དཔལ་མོ་ལགས་ཀྱིས་འབྲེལ་ཡོད་ལ་བཀའ་འདྲི་ཞུས་ཏེ་ཕྱོགས་བསྡུས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
རྣམ་པ་ལྷན་རྒྱས་བཀྲ་ཤིས་བདེ་ལེགས་དེ་རིང་བཅར་འདྲིའི་ལེ་ཚན་དེའི་ནང་ལ་དྭགས་ནང་དུ Rimo Expedition སྐོར་སྐྱོད་ཀྱིས་ཉེ་ཆར་སྤྱི་ཟླ་དགུ་པའི་ཚེས་བདུན་དང་བཅུ་ཉིན་གསུམ་རིང་ལ་རྒྱང་ཐག་རིང་པོའི་ཀྱི་ཆེད་དུ་རྒྱང་རྒྱུག་འགྲན་བསྡུར་ཞིག་གོ་སྒྲིག་ཞུས་ཡོད་པའི་རྒྱང་རྒྱུག་དེ་ཀི་ལོ་མི་ཏར་ཁག་མ་འདྲ་བ་ཁ་ཤས་ཡོད་པ་ནང་ནས་ཀི་ལོ་མི་ཏར་བརྒྱ་དང་ཉི་ཤུ་རྩ་གཉིས། Silk Route Ultra། ཞེས་པའི་ཡང་དར་གོས་ཚོང་ལམ་རྒྱང་རྒྱུག་འགྲན་བསྡུར་ནང་མཉམ་ཞུགས་བྱེད་མཁན་ནང་ནས་ཨ་ནེ་བུད་མེད་ཨང་དང་པོ་དེ་བོད་པའི་བུ་མོ་ཚེ་རིང་གཡང་འཛོམས་ལགས་རེད་ཤག་ཨ་དེ་རིང་གི་ཞལ་པར་བརྒྱུད་ནས་ཁོང་དང་ལྷན་དུ་ཁོ་རང་གི་ངོ་སྤྲོད་དང་དེའི་གི་རྒྱང་རྒྱུག་དེ་ནང་ལ་མཉམ་ཞུགས་བྱེད་དགོས་དོན་ལ་སོགས་པའི་གི་ཨ་ནེ་བཀའ་འདྲི་ཞུ་བ་ཡིན།

དམིགས་བསལ་འདི་འདྲ་མེད་ང་རང་གིས་སྤྱིར་བཏང་ང་སློབ་གྲྭ་ནས་རྩེད་མོ་ལ་ཞུགས་ཀྱི་ཡོད་རྩེད་མོ་དང་ད་རྒྱུག་ཤར་ལ་འགྲོ་དང་དེ་འདྲ་ལ་དཔེ་དགའ་པོ་ཡོད་ར་ཨ་ནི་ང་རང་གིས་ད་འདི་རྒྱུག་ཤར་ལ་འདི་གྲལ་ཞུགས་བྱེད་ཤེས་ན་དེ་ཡག་པོ་འདུག་བསམ་སོང་ང་རང་ར་ཡོད Participate བྱས་ཙམ་གྱིས་ཞུ་རེད་བསམ་གྱི་འདུག་ར་ཨ་ནི་ཐོབ་མ་ཐོབ་ལས་དེ་ཡང་ཕྱོགས་གཅིག་རེད་ར་ཨང་མཉམ་ཞུགས་གནང་ཡང་ཁོ་རང་གིས་འདི

ནུབ་ར་ཁུལ་ནས། ལ་འོ། ནུབ་ར་ནི་མ་ནི། ནུབ་ར་ནི་མ་ལ་དྭགས་ཀྱི་རྒྱལ་ས་གླེ་ཕྱོགས་ལ་བར་ཀྱང་མ་ཕེབས་ཆེ། འདི་སྐབས་སུ། ལམ་ཀ་གི་ས་དེ་སྤྱིར་བཏང་གི་བརྒྱུད་ནི་ས་མཐོ་བོ་རེད་ལ་ནི། ས་མཐོ་ཚད་འདི་འདྲའི་མཐོ་བོ་རེད་ལ་ནི་ཆུ་ཚོད་བཅུ་དགུ་དང་སྐར་མ་ཉི་ཤུ་རྩ་དྲུག་ཅིག་ཁྱེད་རང་གིས་རྒྱུག་དགོས་ཡིན་ས་རེད་ལ། ལའོ། དང་ཞོག་ང་ཚོ་ཤེལ་རོལ་ཨལ་ཏར་ནི་ང་ཚོ་ནུབ་རབས་ལས་ནི་ང་ཚོ་ཆུ་ཚོད་དགུང་ཟླ་ཆུ་གསུམ་པ་ལ་ནི་ང་ཚོ་སར་ཆི་རེད། སར་ཆི་སར་ཆེན་ཡེ་ཇི། ལའོ། སེམས་ཚན་གང་ཡུལ་ནས་ལས་དེ་ཨ་ནི་ཡོང་ཁུང་གི་ཆུ་ཚོད་གཉིས་དང་ཕྱེད་ཀ་ལ་ཨ་ནི་ང་ཚོ་སྨེ་ཤིང་པོ་ཨན་ལ་འབྱོར་སོང་ཆུ་ཚོད་བཅུར་སྐུ། ཏག་ཏག་ཏུ་བསྐོར། ང་ཚོའི་ཕ་རྒྱུད་རེད། ལས་དང་སྐྱོན་དམ་ཚན་ཚང་ག་ཁྱེད་རང་གི་རྒྱུག་པའི་སྐབས་སུ་ཨ་ནི་རྒྱུག་པའི་དུས་སུ་དཀའ་ངལ་ག་རེ་ཞིག་འཕྲད་སོང་ར་དམིགས་བསལ་གནམ་གཤིས་ཀྱི་ཐོག་ནས་ཚ་པོ་གྲང་མོ་བྱས་ཡ་ས་དོར་ལོས་ལའང་ང་ཚོ་ད་ལྟ་འདི་སེམས་ཁྲེལ་ཁྲོ་རྒྱུག་ས་ནི་དེས་དཀའ་ངལ་རོ་འཕྲད་ང་ཚོ་དོག་འོན་དེ་ལ་གནམ་གཤིས་དེ་གྲང་མོ་རོ་ཞུ་ར་ཨ་ནི་ཅི་ག་ལ་རྐང་པ་དཔེ་ཟུག་འོད་རྒྱ་ས་ཨ་ནི་ཡིན་ནའི་སེམས་ཤུགས་མ་ཆག་ནས་འོ་ར་སྒྲོན་པ་ཨ་ནི་འོ་འདི་དེས།

བུ་དང་བུ་མོ། གྲལ་ཞུགས་བྱེད་ཡས་ན་ཡག་པོ་འདུག་ཞེས། ནི། ད་ལྟ་ཁྱེད་རང་གིས་གསུངས་སོང་གཞོན་སྐྱེས་མང་པོ་ཅིག་མཉམ་ཞུགས་གནང་ན་ཡག་པོ་འདུག་གསུངས་སོང། ནི། འདི་འདྲས་ན་ཨིན་ཏྲེ་ཀྱི་ཆེད་དུ་ཨ་ན་མ་འོངས་པའི་ནང་ཡ་ད། མཉམ་ཞུགས་གནང་བའི་ཡི་གེ་མང་པོ་ཡོང་ཆེད་དུ་ཁྱེད་རང་གིས་ཁོང་ཚོ་ལ་ལམ་སྟོན་ག་འདྲས་གནང་འདུག་ས་རེད་ལ། ད་ང་རང་གི་བསམ་ཚུལ་ལ་ན་ཨ་ནི། སྤྱིར་བཏང་གི་ང་ཚོ་དང་ད་དེ་ལ་གྲལ་ཞུགས་བྱེད་མཁན་ཡིན་ལ་དྭགས་ཀྱི་ཁོ་རང་ཚོ local ཡོད་རེད་ཨང། ཡིན་ནའི་བོད་པ་གྲལ་ཞུགས་བྱེད་མཁན་ཡིན་ན་བོད་པ་བོད་པ་མཉམ་དུ་ལ་ཨང་སྐད་ཆ་འགྲོ་ཤེས་གམ་ད་ག་ཡིན་ནའི་ལམ་ཀ་ལ་ཡིན་ནའི་རེད་དཀའ་ངལ་ཡིན་ནའི་རེད་སོ་སོ་དཀའ་ངལ་ཕར་ལ་བོད་པ་མི་གཅིག་ལ share བྱེད་ཐུབ share བྱེད་ཐུབ་རེད་བསམ་གྱི་འདུག་ར་ཨང། གལ་སྲིད་ང་ཚོ་མཉམ་དུ་ད་ལ་དྭགས་ཀྱི་མི་གཅིག་དང་བུ་མོ་གཅིག་ཡོད་དུས་ཙམ་པ་ལ། ང་ཚོས་ཀྱིས་ཁོ་ཚོ་ལ་དཀའ་ངལ་བཤད་ཅིག་ན་ང་ཚོ་ཁོ་ཚོ་མཉམ་གཤིབ་དགོ་མ་ར། ཨ་ནི། མ་གཤིབ་དུས་ང་ཚོ་ཀྱིས་དཀའ་ངལ་དེ་ཁོ་ཚོ་ཚོར་ཐུབ་ཀྱི་མ་རེད་ཡོ། ག་ལ་ན་ཅི་ཐང་གི། ད་ང་ཚོ་མཉམ་བོད་པ་གཅིག་པ་ཡིན་དུས་བོད་པ་གྱིས་ཀྱ་ན། བོད་པ་ཕ་དེ་པའི understand བྱེད་ཐུབ་རེད་ཡོ། ཅི་ཐང་གི། ང་རང་ལ་ཡ་ལ་ཨ་འདས་འགྲོ་རེད་ད། གལ་སྲིད་བོད་པ་བུ་མོ་དང་བུ་རྒྱུག་མཁན་ཡོད་ན། ད་སོ་སོ། རྒྱུག་དུས་ཙམ་པ་ལ་རོགས་པ་བས་ཆ་ཡེ་དེ་ཡང་ཨ་ནི་ལམ་ཁ་ལ་དཀའ་ངལ་བྱུང་ནས་བས་ཨ་ནི་ཕར་ཚུར་རོགས་པ་བྱས་ནས་བསྡད་ཡོད་རེད་བསམ་གྱི་འདུག་ཨ་ནི་གང་ཡང་ཅི་ཐོག་ནས་ནས་རོགས་པ་ཡག་པོ་ར་རེད་བསམ་གྱི་འདུག་འདི་ཐང་གི་ཨེ་འདི་རོ་རེད་ད།
འདི་ཞུ་བསམ་སོང་ད་ཨ་མདའ་རྒྱང་རྒྱུག་འདི་ད་ད་མདའ་ད་མདའ་བྱས་ནས་འདྲི་དགོས་མ་རེད་ཡང་ད་དུས་ནས་ད་མདའ་མ་འོངས་པ་ཡིན་ན་ཡང་ཁྱེད་རང་གིས་ཡང་རྒྱང་རྒྱུག་འགྲན་བསྡུར་དང་འདི་འདྲའི་མཉམ་ཞུགས་གནང་འདོད་ཀྱི་ཡང་འཆར་གཞི་འདྲ་བོ་ཡོད་ན་ལགས་ཡང་ཁྱེད་རང་གིས་ར་མདའི་གསར་ལོ། གཏོད་ཀྱི་གསར་པ་ཤ་ཡེ་གི་ཡང་དམིགས་བསལ་གྱི་དོ་སྣང་གནང་གི་ཡོད་ན་ལགས།
ལགས་འོ་ན་ད་ད་ལྟ་འདི་བང་རྒྱུག་འདི་ལ་ང་རང practice ཡག་པོ་བྱེད་ཡ next ལོ་འདི་ལ་ང་འཛུལ་ཞུགས་བྱེད་མི་འདི་ལས་མང practice ཡག་བྱེད་འོ་འདྲ་འདུག་བསམ་གྱི་འདུག་ཡ་བུ་བ་བུ་མོ་སླེབས་ན་ཨ་ནི་ཁོང་ཚོ་མཉམ་དུ practice ཁོང་ཚོ་ལ་བས་ད་ང་རང་གི་ཐོག་ནས་ད་ང་རང་ག་ཚོད་མྱངས་ལམ་ཁ་ལ་ག་རེ་ག་རེ་བྱུང་ཁོང་ཚོ་ལ་འགྲེལ་བཤད་འདྲ་བོ་རྒྱག་ཁོང་ཚོ་ལ་འདི་འདྲ་བོ training འདྲ་བོ་བྱེད་འདུག་ན་ཁོང་ཚོ་བས་འདི་བྱེད་རེད་བསམ་གྱི་འདུག་ར་ཨ་ནི་འོ་འདི་ད་འདྲ་འདུག་རེད།
ལགས། མཐའ་མ་དེར་དེ་ཞུ་ཡིན། ད་ལྟ་ཁྱེད་རང་གིས་ད་ལྟ་རྒྱལ་ད་རྒྱལ་ཁ་ཐོབ་པའི་དེ་ཁྱེད་རང་གེ་གཅིག་གིས་ཡ། དཀའ་ངལ་གཅིག་པོ་མ་རེད་དེ་ནང་ལོགས་ལ་སྐུ་ངལ་སྐྱོན་མཁན་མང་པོ་ཞིག་ཡོད་ཀྱི་རེད་དེ་ཐོག་ལ་ཡང་སུ་སུ་ཡོད་ན་རྒྱབ་ལོགས་ལ་ཡང་ཁྱེད་རང་གིས་དེ་ཐོག་ལ་རྒྱབ་སྐྱོར་ཤུགས་ཆེན་པོ་གནང་མཁན་ཡིན།
ང་རྒྱབ་ལོགས་ལ་རྒྱབ་སྐྱོར་གནང་མཁན་མི་མང་པོ་དཔེ་ཡོད་རེད། ཨ་ནི་ཁོ་ཚོས་ད། ཚང་མ་དེ་འདྲ་ལས་ཀ་བྱེད་མཁན་རེད་ཨ་ནི་ཁོ་རང་ཚོ་ལས་ཀ་དེ་འདྲ་ལས་ཀ་བྱེད་ས་དེ་མིང་གྲགས་ལ་བྱེད་མ་རེད་ལས་ཀྱི་ཨ་ནི་ཁོ་ཚོས་ང་དཔེ་རྒྱབ་སྐྱོར་ཡག་པོ་གནང་སོང་ཨོ་ག་རེ་ཡིན་ན་ད་ད་ཁོ་ཚོས་ང་ད་བུ་མོ་རེད་ལབ་ནས་དབྱེ་བ་ཕྱེ་ཡག་འདྲ་བོ་དང་ཁ་ཤས་ཡང་འདི་ད་བུ་མོ་རེད་བུ་མཉམ་དུ་ཡོང་གི་མ་རེད་འགྲོ་འདི་ཅི་དགོས་ད་འགྲོ་འདི་ཆེ་བྱས་དང་ཁོ་ཚོས་ང་ལ་རྒྱབ་སྐྱོར་ངོ་ནོར་ཧང་སང་ཡག་པོ་བྱས་ད་བུ་ག་རེ་བྱས་ནས་ང་བྱེད་བཅུག་འདུག་ཨ་ནི

དེང་སྐབས་བོད་ནང་རྒྱ་ནག་གཞུང་གིས་དེ་སྔ་དང་མི་འདྲ་བར་ཐབས་ལམ་གསར་བའི་ཐོག་ནས་དམ་དྲག་བྱེད་ཤུགས་ཆེ་རུ་བཏང་བཞིན་ཡོད་པའི་གནད་དོན་དང་འབྲེལ་བའི་སྐོར་བོད་གནས་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་སུ་དབྱངས་སྒྲོལ་ལགས་ཀྱིས་བཅར་འདྲི་ཞུས་པ་དེ་གསན་རོགས་གནང།
ཨ་མི་རི་ཀའི་གྲོང་ཁྱེར་ཉིའུ་ཡོག་ནང་གཏན་བཞུགས་གནང་མཁན་བོད་གནས་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་བཀྲ་ཤིས་བདེ་ལེགས། ལགས་སོ། དེང་སྐབས་བོད་རྒྱལ་ས་ལྷ་ས་གཙོ་བོར་གྱུར་བའི་ནི་བོད་ས་ཁུལ་ཁག་ནང་ལ་དེ་སྔ་དང་མི་འདྲ་བའི་དམ་དྲག་ཤུགས་ཆེ་ཡོད་པའི་གནས་ཚུལ་ད་དེང་སང་བོད་ནང་ལ་གཉེན་འཕྲད་དུ་ཕེབས་ནས་ཚུར་ཕྱིར་ལོག་གནང་མཁན་བོད་མི་རེ་འགས་གསུང་གི་འདུག་བྱས་ཙང་ཁྱེད་རང་ད་བོད་གནས་ཉམས་ཞིབ་པ་ཞིག་ཡིན་པའི་ངོས་ནས་ཁོ་ཚོས་གསུངས་པའི་བཀའ་མོལ་འདི་ཚོ་ལ་ངོས་འཛིན་ག་འདྲའི་རེ་ཞིག་གནང་གི་ཡོད་ན། ད་བོད་ནས་ཕེབས་མཁན་གྱིས་དེ་འདྲ་གསུང་དུས་ད་ཁོ་ཚོ་དངོས་སུ་ཕེབས་མཁན་གནས་ཚུལ་ཤེས་ཀྱི་ཡོད་ཙང། འདི་ལ་ཡང་རིན་ཐང་རུབ་ཆེན་པོ་ཡོད་རེད་བསམ་གྱི་འདུག་ད་སྤྱིར་བཏང་ང་ཚོ་ནམ་རྒྱུན་ད་ཞར་དང་ཞོར་ལ་ཡང་བོད་ཀྱི་གནས་ཚུལ་དོ་སྣང་བྱུང་ནས་ང་ཚོས་གཙོ་བོ་དེ་ག་རེ་ལྟ་གི་ཡོད་རེད་ཟེར་ན་རྒྱ་ནག་གི་གཞུང་འབྲེལ་དྲ་རྒྱ་ཁག་ནང་ལ་གས་ཤག་ག་རེ་བྱེད་ཀྱི་འདུག་དེ་ག་ཚོ་ལྟ་གི་ཡོད་རེད་བ་བྱས་ཙང་འདི་ཡག་པོ་ལྟ་ཤེས་པ་ཡིན་ན་དེ་ཤག་བོད་ནང་ལ་དམ་དྲག་ག་འདྲས་བྱེད་ཀྱི་ཡོད་རེད་འདི་དེ་ནང་ནས་རོབ་ཙམ་ཞིག་མཐོང་ཐུབ་གི་ཡོད་བྱས་ཙང་འདི་ཡིན་དུས་ད་ལྟའི་ཁོང་ཚོས་གསུངས་པ། དེ་སྐད་དེ་དམ་བསྒྲགས་ཆེན་པོ་འདུག་ཟེར་ཏེ་ངས་ནི་འདི་གར་བསྐྱར་དུ་མི་བསྡུ་ཡོད་ངས་དཔེ་མཚོན་རོབ་ཞུས་པ་ཡིན་ན་དཔེར་ན་བོད་ནང་ལོགས་ལ་ལྟ་ཁོང་ཚོའི་ཁྲིམས་ཀྱི་སྒྲིག་གཞིའི་ནང་ལོགས་ལ་ཨ་ནི་ག་རེ་ཟེར་ན་ཆོས་དད་རང་དབང་ཡོད་ཆོས་བྱས་ནའི་རང་དབང་རེད་ཆོས་མ་བྱས་ནའི་རང་དབང་རེད་ཟེར་དེ་འདྲས་སྙིང་རྗེ་པོ་འདི་འདིར་བཀོད་ཡོད་རེད་དེ་དངོས་གཞིའི་ལག་ལེན་སྐབས་ལ་ཡང་ཧ་ཅང་དམ་བསྒྲགས་ཆེན་པོ་ཡོད་དཔེར་ཆ་བཞག་པ་ཡིན་ན། བཅོ་ལྔ་མཆོད་པ་ཡིན་ནའི་རེད། གོས་སྐུ་བཀྲམ་ཡག་ཡིན་ནའི་རེད་དེ་ཚོ་ག་རེ་ཟེར་ན་ཐུན་མོང་མ་ཡིན་པའི་ནང་པའི་དུས་ཆེན་རེད་ད་ཡིན་ནའི་དེ་ཤག་དོ་སྣང་ཡག་པོ་བྱེད་མ་གནང་བ་ཡིན་ན་མཁན་མ་ཡིན་པ་ཡིན་ན་དེ་འདྲས་ཀྱི་མི་ཚོགས་འཛོམས་པའི་སྐབས་ལ་ཡང་དམག་མི་བཀྲམ། ལག་པར་གོ་མཚོན་ཁྱེར་ཉེན་རྟོག་པ་བསྡད་བྱས་ཛ་དྲག་པོ་ཞེ་པོ་ཅིག་ད་དེ་ཤག་ཁོང་ཚོས་ཐབས་ཇུས་དེ་འགྱུར་བ་བཏང་བྱས། ཛ་དྲག་པོ་འདུག་ཧོབ་ཏུ་བལྟས་པ་ཡིན་ན་དམ་དྲག་བྱེད་ཀྱི་ཡོད་པའི་རྣམ་པ་མངོན་ཡ་མེད་པ་བཟོས་ཏེ་ཡིན་ནའི་ལས་ད་དེ་ཤག་ག་རེ་བྱེད་པ་རེད་གསུང་དམ་དྲག་བྱེད་སྟངས་དེ་ཚན་རིག་ལག་རྩལ་བརྟེན་ནས་བྱེད་པ་རེད་བྱས་ཙང་ངས་འདི་ལ་ག་རེ་ཟེར་གྱི་ཡོད་རེད་ཟེར་ན་སྲོལ་རྒྱུན་གྱི་དམ་དྲག་བྱེད་སྟངས་ནས་ཨ་ནི་དེང་དུས་ཚན་རིག་ལག་རྩལ་གྱི་དམ་དྲག་བྱེད་སྟངས་ལ་ཡར་འགྱུར་བ་བཏང་ཤག་དཔེར་ཆ་བཞག་པ་ཡིན་ན་གནད་འགག་ཅན་གྱི་ས་ཆ་གཅིག་ལ་མི་འཛོམས་པ་ཡིན་ན་ག་ས་ག་ལ་པར་ཆས་བཙུགས་ཤག་གཅིག་གཉིས་ནས་ག་རེ་རེད་ཟེར་ན་དེ་བག་ཡག་མ་ག་བག་ཕྱིན་པ་ཡིན་ནའི་ལས་ད་ང་ཚོ་དེ་བག་ཡིན་ན་ཧྥོ་ཀྲུའུ་ཨའི་ཀྲི་སི་ཧྲན་ཧྥེ་ཏོན་སུ་འདྲ་དེ།

འོ་ད་དེ་བར་ཚོགས་པ་སྣ་ཚོགས་བཙུགས་བྱས་འགྲོ་གི་ཡོད་རེད་ད་འདི་ག་རེ་བསྟན་གི་ཡོད་རེད་ཟེར་ན་ཚུར་ཡོང་མཁན་འདི་མང་པོ་སླེབས་པ་ཡིན་ན་བཙན་བྱོལ་ནང་ལ་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་བོད་མིའི་སྒྲིག་འཛུགས་ཀྱི་ཨ་ནི་མཛད་རྗེས་ཀྱི་འོག་ལ་ཡང་ང་ཚོ་ལ་ཡང་རྒྱལ་སྤྱིའི་ཐོག་ལ་ཐོབ་པའི་གྲུབ་འབྲས་མང་པོ་དེ་གས་དེ་ཨ་ནི་མཐོང་པ་ཡིན་ན་ཨ་ནི། ནམ་རྒྱུན་རྒྱ་ནག་གུང་ཁྲན་གཞུང་གིས་དྲིལ་བསྒྲགས་བྱས་བསྡད་པ་འདི་རྫུན་མ་ཆགས་ཀྱི་རེད་བསམ་བྱས་ཚུར་ཡོང་ཡ་དེ་དམ་དྲག་བྱེད་ཀྱི་ཡོད་རེད་ང་རང་སྒེར་གྱིས་བལྟས་པ་ཡིན་ན་ད་ཕར་འགྲོ་ཡ་དེ་ག་རེ་བྱས་གཏོང་གི་ཡོད་རེད་ཟེར་ན་དེ་ཡག་ནི་མར་ཕ་གིའི་བོད་དེ་ཡར་རྒྱས་བཏང་ཡོད་པའི་རྣམ་པ་འོང་ད་དག་ནང་དག་འཛུགས་སྐྲུན་བྱས་ཡོད་པའི་རྣམ་པ་སྐྱིད་པོ་ཡོད་པའི་རྣམ་པ་དེ་འདྲས་བསྟན་ཡག་གི་དོན་དག་ལ་ཡག་བྱེད་དུས་ད་གནས་སྟངས་ཞེ་པོ་ཅིག་ཐབས་སྐྱོ་བོ་ཞིག་ཆགས་བསྡད་ཡོད་རེད་བྱས་ཙང་དེ་ཡིན་དུས་དཔེར་ན་བོད་ཀྱི་སྐད་ཡིག་གི་དོན་དག་ལ་ཡག་སྐད་ཆ་བཤད་པ་ཡིན་ན་ཧ་ལམ་བཙོན་ཁང་འགྲོ་ཡག་གི་གནས་སྟངས་ཆགས་བསྡད་ཡོད་རེད་བྱས་ཙང་ད་ལྟའི་གནས་སྟངས་འདི་ག་འདྲས་ཆགས་ཡོད་རེད་གསུང་ཡས་འདི་གནས་སྟངས་ཧ་ཅང་གི་ཐབས་སྐྱོ། ཨ་ནི་འདིའི་སྒང་ལ་ཡར་ཞུ་ས་མེད་པ་འོག་ལ་བཤད་ས་མེད་པ་ཁྲོམ་སྐོར་བྱེད་ས་མེད་པ་སྐད་འབོད་རྒྱབ་ས་མེད་པ་ཁྱུག་སེ་བཤད་པ་ཡིན་ན་ད་གནས་སྟངས་འདི་ག་རེད་ཟེར་ན་བྱེས་ཉའི་དོབ་ད་ཨ་ཅང་ཅང་ཨ་ནི་འདིའི་སྒང་ལ་ཡར་ནང་མི་ཕྲུ་གུ་བསླབ་བྱ་བྱེད་ཡ་འདི་ལོང་མེད་པ་གསུང་ཡ་བྱས་ཙང་ད་གནས་སྟངས་འདི་འདྲས་གི་ཐབས་སྐྱོ།

དམ་བསྒྲགས་གཙོ་བོ་ག་རེད་ཟེར་ན་སྨྲ་བརྗོད་ཀྱི་རང་དབང་ཡོད་མ་རེད་ད་ག་རེད་ནས་ཅིག་བཤད་འོང་རོགས། དཔེར་ན་བོད་སྐད་བོད་ཡིག་གལ་ཆེན་པོ་རེད་ཁྱེད་རང་ཚོ་མ་བརྗེད་བྱེད་དགོས་རེད་སྲུང་སྐྱོབ་བྱེད་དགོས་རེད་ལབ་ན་དེ་ལ་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་བཏགས་ཡོང་དཔེར་ན་མཚོ་སྔོན་ཞིང་ཆེན་གྱི་བཀྲ་ཤིས་དབང་ཕྱུག་ལགས་ལ་ཆ་བཞག་པ་ཡིན་ན་སྐད་ཡིག་སྲུང་སྐྱོབ་གི་དོན་དག་ལ་རྩོམ་ཡིག་བྲིས་པའི་དོན་དག་ལ་ཡར་ལོ་ལྔ་བཙོན་ཁང་ལ་བཅུག་པ། ནོ་ནོ།
བཅུ་གཉིས་ནས་བོད་ནང་ལོགས་ལ་ཡ་ད་ག་རེ་བྱས་པ་ཡིན་ནའི་ལས་ཨ་ནི་ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་སྐོར་ཟེར་ཡ་གཅིག་དང། ཨ་ནི་དེའི་སྒང་ལ་ཡང་དེ་ཤ་སྲུང་སྐྱོབ་གཉིས་ཟེར་ཤེས་ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་སྐོར་ཟེར་དུས་གང་ལྟར་ཁོ་རང་ཚོས་བཤད་བསྡད་པའི་གྲངས་ཉུང་མི་རིགས་ལྔ་བཅུ་ང་དྲུག་དེའི་ནང་ནས་བོད་རིགས་དེ་རྒྱ་མིའི་ཁོངས་གཏོགས་རེད་འོ་བོད་ཀྱི་རིག་གཞུང་དེ་རྒྱ་མིའི་རིག་གཞུང་རེད་ཨ་ནི་བོད་ཀྱི་ནང་ཆོས་དེ་རྒྱ་ནག་ཅན་ལ་བསྒྱུར་དགོས་ཀྱི་རེད་ཟེར་ཡ་སྲིད་ཇུས་འདི་རེད་ད་ག་རེ་བྱས་པ་ཡིན་ནའི་དེ་ནས་སྲུང་སྐྱོབ་གཉིས་ཟེར་ཡ་དེ་ག་རེ་ཟེར་ན་ཞི་ཅིན་ཕིང་གིས་གཙོ་བོ་བྱས་པའི་ཏང་ཀྲུང་དབྱང་གི་སྲོག་ཤིང་སྲུང་སྐྱོབ་བྱེད་ཡག་དང་ཞི་ཅིན་ཕིང་གིས་གཙོ་བོ་བྱས་པའི་ཏང་ཡོངས་ཀྱི་སྲུང་སྐྱོབ་བྱེད་ཡག་ཟེར་ཏེ་ད་སྲུང་སྐྱོབ་གཉིས་ཟེར་ཡག་བསླབ་གྲྭ་ཡིན་ནའི་རེད་ཁེ་ལས་ཡིན་ནའི་རེད་ལས་ཁུངས་ཡིན་ནའི་རེད་ལས་ཀ་ག་རེ་བྱས་པ་ཡིན་ནའི་རེད་འདི་གཉིས་གཉིས་འདི་གཞི་ལ་བཞག་མ་ཐུབ་ན་ཨ་ནི་ཁོང་ཚོས་ག་རེ་ཟེར་ན་ཏང་དང་རྒྱལ་ཁབ་ཀྱི་སྲིད་ཇུས་དང་འགལ་ཟླ་བྱེད་ཀྱི་ཡོད་རེད། བྱེད་ཐབས་དམ་བསྒྲགས་གཙོ་བོ་དེ་ཆབ་སྲིད་ཐོག་ལ་ཧ་ལས་པའི་དམ་བསྒྲགས་བྱེད་ཀྱི་ཡོད་རེད། ལགས་ལགས་སྲིད་སྐྱོང་ལགས་ཨ་ནི་དེ་ནས་ད་རྒྱ་ནག་ནང་ལ་ད་འགོ་ཁྲིད་རིམ་པ་ལྔ་ཅིག་བྱུང་ཡོད་རེད་ད་ལྟ་བོད་ཐོག་འདིའི་ཁོངས་ནས་བོད་ཐོག་ལ་དམ་བསྒྲགས་བྱེད་མཁན་འགོ་ཁྲིད་གཙོ་བོ་ཅིག་སུ་བྱེད་ཀྱི་ཡོད་པ་ངོས་འཛིན་གནང་གི་ཡོད་ན། ད་ད་ལྟ་འདིར་བར་གང་ཟླ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོ་ལ་ཡ་རྒྱ་ནག་གུང་ཁྲན་གྱི་དབང་སྒྱུར་དེ་བོད་ནང་སླེབས་རེད། གནང། ལྔ་བཅུ་ང་གཅིག་ལོར་ཡ་བཙན་དབང་གི་ཐོག་ནས་ཆིངས་ཡིག་དོན་ཚན་བཅུ་བདུན་བཞག་པ་རེད། ཨ་ནི་ལྔ་བཅུ་ང་དགུའི་ལོ་ལ་བོད་ས་ཡོངས་རྫོགས་དེ་རྒྱ་མིའི་འོག་ལ་ཚུད་པ་རེད། ད་དེ་ནས་ད་ལྟ་བར་དུ་བརྩིས་པ་ཡིན་ན་མའོ་ཙེ་ཏུང་ནས་ཞི་ཅིན་ཕིང་བར་དུ་བརྩིས་པ་ཡིན་ན་མི་རབས་ལྔ་དྲུག་ཅིག་བྱུང་ཡོད་རེད་འགོ་ཁྲིད་ནང། ད་འདི་གའི་ནང་དུ་སུ་མར་བལྟས་ཡོང་པ་ཡིན་ན་ག་རེ་ཟེར་སྔོན་མ་མའོ་སྐབས་ལ་ཧ་ལས་པའི་སྡུག་ཅག་བྱུང་དཔེར་ན་རིག་གནས་གསར་བརྗེ་ལ་སོགས་པ་དེ་ཚོ་སྒང་གི་ང་ཚོའི

ཨ་ནི་གཙོ་བོ་དེ་གྲངས་ཉུང་མི་རིགས་འགན་ཁྱེར་ཟེར་ཡག་གི་སྲིད་ཇུས་འདི་འདྲའི་འགོ་ཚུགས་པ་རེད་དེ་ལས་ད་ཡིན་ནའི་ལས་དེ་འདྲ་མ་སྟབས་མ་ལེགས་པ་ཅིག་ལ་ཡ་ཨ་ནི་རྒྱ་ནག་ནང་ལོགས་ལ་ཡ་ད་བརྒྱད་ཅུ་གྱ་དགུ་གི་གནས་ཚུལ་བྱུང་ནས་ཨ་ནི་ཆབ་སྲིད་ལམ་ལུགས་བསྒྱུར་བཅོས་བྱེད་ཡ་མཚམས་བཞག་དཔལ་འབྱོར་དེ་མུ་མཐུད་བྱས་དེ་འདྲ་ཟེར་བྱུང་ད་དེ་ནས་དུས་རིམ་པས་འགྱུར་བ་ཕྱིན་ནས་ད་དཔེར་ན་ཧུའུ་ཅིན་ཐའོ

འཛུགས་སྐྲུན་མང་པོ་བྱེད་ཀྱི་ཡོད་རེད། འདིའི་ནང་ལ་ཡ་ག་རེ་ཟེར་ན་མི་འདི་གས་ལ་ཡ་ཀླད་པ་བཀྲུ་ཡག་གི་སྲིད་ཇུས་མང་པོ་བཏང་གི་ཡོད་རེད། བྱས་ཙང་དེ་འདྲ་ཡིན་དུས་མཐའ་མཚམས་ཁག་དེ་བདག་ར་བ་དེ་ཞི་ཅིན་ཕིང་གིས་ག་རེ་ལབ་རེད་ཟེར་ན། ཨ་ནི་རྒྱལ་ཁབ་སྐྱོང་དགོས་ཀྱི་ན་མཐའ་མཚམས་སྐྱོང་དགོས་རེད། མཐའ་མཚམས་སྐྱོང་དགོས་ཀྱི་ན་སྔོན་ལ་བོད་ལ་སྐྱོང་དགོས་ཞི་ཅིན་ཕིང་གིས་དུས་རབས་གསར་པའི་ཏང་གི་བོད་སྐྱོང་སྲིད་ཇུས་ཟེར་བ་དེ་ཏང་གི་བོད་སྐྱོང་སྲིད་ཇུས་ཟེར་དུས་མཐའ་མཚམས་དེ་ཡག་པོ་བཟོ་དགོས་རེད། མཐའ་མཚམས་བརྟན་པོ་བཟོ་དགོས་རེད། མཐའ་མཚམས་བརྟན་པོ་བཟོས་ན་ཨ་ནི་ག་རེ་ཟེར་ན་རྒྱལ་ཁབ་བརྟན་པོ་བཟོ་ཐུབ་རེད། ཨ་ནི་འདི་བྱེད་པ་ལ་མཐའ་མཚམས་སྔོན་ལ་བྱེད་པ་ལ་སྔོན་ལ་ཡ་ཨ་ནི་བོད་ཀྱི

William Wordsworth མཆོག་ནི་ཡོངས་གྲགས་ཆེ་བའི་དབྱིན་ཇིའི་སྙན་ངག་པ་ཞིག་ཡིན་པ་དང། ཁོང་དབྱིན་ཇིའི་སྐད་ཡིག་ནང་ཕོ་མོའི་བརྩེ་དུང་དང་འབྲེལ་བའི་རྩོམ་སྒྲིག་ཤུགས་ཆེ་སྤེལ་གནང་མཁན་ཞིག་བྱུང་གནང་ཡོད་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོར་ཁོང་གིས་སྙན་ངག་པ Samuel Taylor Coleridge ལྷན་མཉམ་ལས་གནང་ནས Lyrical Ballads ཞེས་པའི་དཔེ་དེབ་ཞིག་དཔར་སྐྲུན་གནང་ཡོད་འདུག་ཁོང་དབྱིན་ཡུལ་གྱི་ནུབ་བྱང་མངའ་ཁུལ་གྱི་མཛེས་སྡུག་ལྡན་པའི་རི་དང་མཚོ་དང་ཤིང་ནགས་ཀྱི་ཡུལ་ལྗོངས་ཐོག་སྐད་གྲགས་ཡོད་པའི། Lake District། ཅེས་པའི་ས་ཁུལ་དེར་འཁྲུངས་ཡོད་པ་རེད་འདུག་དེ་འདྲ་སོང་ཙང་ཁོང་སྐུ་ན་ཆུང་དུས་ནས་རང་བྱུང་ཁམས་ཐོག་དགའ་ཞེན་དང་གུས་བཀུར་ཤུགས་ཆེ་གནང་མཁན་ཞིག་ཡིན་པ་རེད་འདུག་ཁོང་གིས་རང་བྱུང་ཁམས་ལ་དགའ་ཞེན་ཡོད་པ་དེས་ཁོང་གི་རང་གཤིས་དང་ཕྱག་ལས་ཐོག་ཡང་ཤུགས་རྐྱེན་ཆེན་པོ་ཐེབས་གནང་ཡོད་པ་རེད་འདུག། ཁོང་དབྱིན་ཡུལ་གྱི་ཀོན་པྲའི་མངའ་ཁུལ་གྱི་ཀོ་ཀར་མའོ་ཏུ་ཞེས་པའི་ས་གནས་དེར་ཕྱི་ལོ་ཆིག་སྟོང་བདུན་བརྒྱ་བདུན་ཅུ་ཐམ་པ་ཟླ་བ་བཞི་པའི་ཚེས་བདུན་ཉིན་འཁྲུངས་པ་དང། གུང་གྲངས་བཅོ་ལྔར་མ་ཕེབས་གོང་ཡབ་ཡུམ་གཉིས་འདས་གྲོངས་སུ་གྱུར་སྟབས་ཁོང་དང་སྤུན་མཆེད་གཞན་བཞི་ཉེ་སྤུན་རྒན་པ་འདྲ་མིན་གྱིས་ལྟ་རྟོག་གནང་ཡོད་པ་རེད་འདུག་ཁོང་དབྱིན་ཇིའི་མཚན་སྙན་ཆེ་བའི་ཀེམ་རིད་གཙུག་ལག་སློབ་གཉེར་ཁང་ནང་སློབ་གནང་སྐབས། དབྱར་ཁའི་གུང་གསེང་དེར། སུའེ་ཙེར་ལན་དང་ཧྥ་རན་སི་རྒྱལ་ཁབ་གཉིས་ནང་གོམ་བགྲོད་གནང་ནས་གཟིགས་པར་ཕེབས་ཡོད་པ་རེད་འདུག་ཁོང་སུའེ་ཙེར་ལན་དང་ཧྥ་རན་སི་ནང་བསྐྱོད་པའི་ཉམས་མྱོང་དེས་ཁོང་གི་སྐུ་ཚེའི་ནང་གི་དོ་དབྱིངས་དང་གཞན་གྱི་དཀའ་སྡུག་མཉམ་ཚོར་མ་ཟད་མི་དམངས་དཀྱུས་མ་རྣམས་ཀྱི་དཀའ་སྡུག་ཁག་ཤེས་ཚོར་བྱུང་གནང་ཡོད་པ་རེད་འདུག་ཁོང་གོང་ཞུས་ཀྱི་གཙུག་ལག་སློབ་གཉེར་ཁང་གི། St John ཞེས་པའི་མཐོ་སློབ་དེར་སློབ་གནང་སྐབས་སྙན་ངག་བྲིས་གནང་འགོ་བཙུགས་ཀྱང། སྙན་ངག་དེ་དག་གི་པར་སྐྲུན་དེ་ཕྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་གསུམ་ལོར་མ་གཏོགས་བྱུང་གནང་མེད་པ་རེད་འདུག་ཆིག་སྟོང་བདུན་བརྒྱ་དགུ་བཅུ་ཞེ་གསུམ་ལོར་ཁོང་གིས An Evening Walk and Descriptive Sketch ཞེས་པའི་སྙན་ངག་གི་དཔེ་དེབ་ཞིག་འགྲེམས་སྤེལ་གནང་ཐུབ་པ་དེས་ཁོང་གི་ཕྱག་ལས་ཐོག་ཕན་ཐོགས་ཧ་ཅང་གི་ཆེན་པོ་བྱུང་གནང་ཡོད་པ་རེད་འདུག། གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་ལྔ་ལོར་ཁོང་དང་སྙན་ངག་པ Samuel Taylor Coleridge དང་མཇལ་འཕྲད་བྱུང་གནང་བ་དང་རིང་པོར་མ་ཐོགས་གོང་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་བརྒྱད་ལོར་ཁོང་རྣམ་གཉིས་ཀྱིས་དབྱིན་ཇིའི་སྐད་ཡིག་ནང་གི Romantic Movement ཞེས་པའི་མཛའ་བརྩེའི་རྩོམ་རིག་གི་དུས་སྐབས་ཀྱི་གལ་གནད་ཆེ་ཤོས་ཀྱི་དཔེ་དེབ Lyrical Ballads ཞེས་པ་དེ་དཔར་སྐྲུན་གནང་ཐུབ་པ་བྱུང་ཡོད་པ་རེད་འདུག།

དཔེ་དེབ་ཁག་འདོན་གནང་ཡོད་པ་རེད་འདུག་ཁོང་གི་མཚན་སྙན་ཆེ་བའི་སྙན་ངག་གི་ཁོངས། Composed upon Westminster Bridge། ཞེས་པ་དེ་གཅིག་སྟོང་བརྒྱད་བརྒྱ་བཅུ་མེད་གཉིས་ལོར་དཔར་སྐྲུན་གནང་བ་ཞིག་དང། དེའི་ནང་དབྱིན་ཡུལ་ནང་སྔ་དྲོ་ཉི་མ་ཤར་བའི་དུས་སྐབས་ཀྱི་གཟི་བརྗིད་སྐོར་བྲིས་གནང་ཡོད་པ་རེད་འདུག་གོང་ཞུས་བཞིན་ཁོང་གི Lyrical Ballad ཞེས་པའི་སྙན་ངག་གི་དཔེ་དེབ་དེ་བཞིན་ཁོང་དང་སྙན་ངག་པ Samuel Coleridge རྣམ་གཉིས་མཉམ་སྦྲེལ་ཐོག་བྲིས་གནང་བ་ཞིག་དང། སྙན་ངག་གི་དཔེ་དེབ་དེའི་ནང་སྙན་ངག་གྲངས། ཉི་ཤུ་རྩ་གསུམ་བྲིས་གནང་བའི་ཁོངས། ཁོང་གིས་སྙན་ངག་གྲངས། བཅུ་དགུ་བྲིས་གནང་ཡོད་པ་རེད་འདུག་ཁོང་གིས་སྙན་ངག་གི་དཔེ་དེབ་དེ་བྲིས་གནང་དགོས་དོན་ནི། རྣམ་ཀུན་གྱི་མི་རྣམས་ཀྱི་དོན་རྐྱེན་ཁག་དང་གནས་སྟངས་ཁག་ཁོང་ཚོ་རང་ངོས་ནས་ཤེས་རྟོགས་ཆེད་བྲིས་གནང་བའི་སྐོར་གསུངས་འདུག། ཡང་ཁོང་གིས The Prelude ཞེས་པའི་སྙན་ངག་གི་དཔེ་དེབ་གྲངས་བཅུ་བཞི་བྲིས་གནང་བ་དེ་དག་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་དགུ་ནས་གཅིག་སྟོང་བརྒྱད་བརྒྱ་བཅུ་མེད་ལྔ་ལོ་བར་ལོ་ངོ་དྲུག་གི་རིང་བྲིས་གནང་བ་ཞིག་དང། དེ་དག་ནང་ཁོང་གི་ཐུགས་ཚོར་ཐོག་རིམ་པས་འགྱུར་བ་བྱེད་བཞིན་སྐོར་བཀོད་གནང་ཡོད་པ་རེད་འདུག་ཡང་ཁོང་གིས The Excursion ཞེས་པའི་སྙན་ངག་གི་དཔེ་དེབ་དེ་གཅིག་སྟོང་བརྒྱད་བརྒྱ་བཅུ་བཞི་ལོར་དཔར་སྐྲུན་གནང་བ་ཞིག་དང་དེ་ཡང་དཔེ་དེབ་གྲངས་དགུ་བྲིས་གནང་ཡོད་པ་མ་ཟད་དེ་དག་མཚན་ཉིད་རིག་པའི་གནད་དོན་ཐོག་གཙོ་འདོན་གནང་ཡོད་པ་རེད་འདུག་ཁོང་གི་སྙན་ངག Michael ཞེས་པའི་དཔེ་དེབ་དེ་ནི་ལུག་རྫི་རྒན་པ་ཞིག་གིས་རང་ཉིད་ཀྱི་གཉིད་ལམ་ཁག་མ་འགྲུབ་པར་ཡིད་གདུང་བྱེད་པའི་སྐོར་བྲིས་གནང་ཡོད་པ་དང། དེ་ཡང་དཀའ་རྙོག་ཅན་གྱི་རྫུན་བཟོས་མེད་པ་གང་ཞིག་ལ་ཐད་ཀར་དང་ཡིད་གདུང་དང་དངོས་འབྲེལ་གྱི་གནད་དོན་དེ་གསལ་པོར་བཀོད་གནང་ཡོད་པ་རེད་འདུག་ཁོང་གིས་དབྱིན་ཇིའི་སྐད་ཡིག་ནང། Sonnet ཞེས་པའི་སྙན་ངག་ཡིག་ཕྲེང་བཅུ་བཞི་དང། ཚིག་ཁག་གི་ནང་སྐད་གདངས་འདྲ་བ་བཅུ་ཡོད་པའི་སྙན་ངག་དེ་འདྲ་གྲངས་ལྔ་བརྒྱ་སྐོར་ཞིག་བྲིས་གནང་ཡོད་ཅིང། ཁོང་དབྱིན་ཇིའི་སྐད་ཡིག་གི་སྒྱུ་རྩལ་འདིའི་ཐོག་སྙན་ངག་འདི་འདྲ་བ་བྲིས་གནང་མཁན་མཚན་སྙན་ཆེ་ཤོས་གྲས་ཤིག་ཡིན་པ་རེད་འདུག་ཁོང་གིས་སྙན་ངག་འདི་འདྲ་བ་བྲིས་གནང་བའི་ཁོངས། On Milton། ཞེས་པ་དང། Late and Soon། ཞེས་པའི་སྙན་ངག་ཁག་མཚན་སྙན་ཆེ་ཤོས་གྲས་ཡིན་པ་རེད་འདུག། ད་ད་ལྟའི་དུས་ཚོད་དེ་བར་མཚམས་དེར་བཞག་ནས་ད་ལྟ་སྙན་སྒྲོན་ཞུ་བཞིན་པའི་དུས་རབས་བཅུ་དགུ་པའི་ནང་གི་དབྱིན་ཇི་སྙན་ངག་པ་གྲགས་ཆེན William Wordsworth མཆོག་གི་སྐུ་ཚེའི་ལོ་རྒྱུས་དེ་སྙན་སྒྲོན་ཞུ་བཞིན་ཡོད་པས། རྣམ་པ་ཚོས་ཁོང་གི་སྐུ་ཚེའི་ལོ་རྒྱུས་དེ་མུ་མཐུད་གསན་རོགས་གནང་ཞུ་གི་ཡིན།

སྙན་ངག་འདིའི་ནང་ཁོང་གིས་ཕྲུ་གུ་ཆུང་དུས་རང་བྱུང་ཁམས་དང་འབྲེལ་བ་ཧ་ཅང་གི་ཤུགས་ཆེ་ཡོད་པ་དེ་ན་སོ་ཆེ་རུ་འགྲོ་སྐབས་མེད་པར་གྱུར་ནས་ལྷ་ཡུལ་ཐོག་གི་བསམ་བློ་དེ་ཡང་མེད་པར་གྱུར་བའི་སྐོར་བྲིས་གནང་ཡོད་པ་རེད་འདུག་ཡང་ཁོང་གིས The Solitary Reaper ཞེས་པའི་སྙན་ངག་དེ་གཅིག་སྟོང་བརྒྱད་བརྒྱ་བཅུ་མེད་བདུན་ལོར་བྲིས་གནང་བ་དེའི་ནང་བུ་མོ་ན་ཆུང་ཞིག་གིས་སྟོན་ཐོག་བསྡུ་ལེན་བྱེད་སྐབས་གླུ་གཞས་བཏང་བ་དེ་ཁོང་གི་ཐུགས་བློར་ཕྱིན་པའི་སྐོར་བྲིས་གནང་ཡོད་ཅིང། དེ་ཡང་བུ་མོ་ན་ཆུང་དེས་གླུ་གཞས་ཀྱི་གདངས་དང་ཚོར་བ་དང་གཞས་ཀྱི་ཚིག་སྦྱོར་དེར་གཡས་གཡོན་གྱི་མི་རྣམས་ལ་ཉན་པར་ཡོང་བའི་འབོད་སྐུལ་གནང་བའི་སྐོར་བྲིས་གནང་ཡོད་པ་རེད་འདུག། ཁོང་གིས Daffodils ཞེས་པའི་སྙན་ངག་དེ་ནི་དབྱིན་ཇིའི Romantic ཞེས་པའི་རྩོམ་རིག་སྒྱུ་རྩལ་དུས་སྐབས་ཀྱི་ཕུལ་བྱུང་ཞིག་ལ་ངོས་འཛིན་ཐོབ་གནང་ཡོད་ཅིང། སྙན་ངག་དེའི་ནང་སྙན་ངག་པ་ཞིག་གྲོང་གསེབ་ནང་སྐྱོད་སྐབས་མཛེས་སྡུག་ལྡན་པའི་མེ་ཏོག་གི་ཐང་བདེ་ཞིག་མཐོང་བའི་སྐོར་ཡིན་པ་དང། Wordsworth ཁོང་རང་ཉིད་ཕྱི་ལོ་གཅིག་སྟོང་བརྒྱད་བརྒྱ་བཅུ་མེད་གཉིས་ལོའི་ཟླ་བ་བཞི་པའི་ནང་རང་ཉིད་ཀྱི་བུ་མོ་སྤུན་མཆེད Dorothy མཉམ་ཐང་བདེ་ཞིག་ལ་སྐྱོད་སྐབས Daffodil ཞེས་པའི་མེ་ཏོག་དེ་མང་པོ་ཞིག་གཟིགས་པ་དེའི་ཤུགས་རྐྱེན་ཐོག་སྙན་ངག་དེ་བྲིས་གནང་བ་ཞིག་ཡིན་པ་རེད་འདུག་ཡང་ཁོང་གིས Ode to Duty ཞེས་པའི་སྙན་ངག་དེ་ཁོང་གི་འགན་འཁུར་གྱི་དོན་དེར་གཟིགས་ཕྱོགས་དང་གོ་དོན་ཇི་ཡིན་སྐོར་བྲིས་གནང་ཡོད་པ་རེད་འདུག་དེ་ཡང་ཁོང་གིས་བརྩེ་བ་དང་བདེ་སྐྱིད་ལ་གུས་བཀུར་གནང་གི་ཡོད་ནའང་འགན་འཁུར་ནི་དེ་བས་བརྗིད་ཉམས་དང་གོ་དོན་མང་བ་ཡོད་པར་ཡིད་ཆེས་གནང་ཡོད་པ་རེད་འདུག་ཡང་ཁོང་གིས London Eighteen Hundred Two ཞེས་པའི་སྙན་ངག་དེ་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཅུ་མེད་གཉིས་ལོར་བྲིས་གནང་བ་ཞིག་དང་དེའི་ནང་ཁོང་གིས་རླངས་འཁོར་ཁ་ལོ་བ་ཞིག་གིས་དབྱིན་ཇིའི་མི་སེར་རྣམས་ཀྱི་འདོད་རྔམ་ཆེན་པོ་དང་བླང་དོར་གྱི་ཀུན་སྤྱོད་ཐོག་ཉམས་རྒུད་དུ་སོང་བར་སྐྱོན་བརྗོད་བྱས་པའི་སྐོར་ཡིན་པ་རེད་འདུག། ཁོང་གིས་སྙན་ངག་དེའི་ནང་དུས་རབས་བཅུ་བདུན་པའི་དབྱིན་ཇིའི་རྩོམ་སྒྲིག་པ John Milton མཆོག་ལ་བསྟོད་བསྔགས་དང། གལ་སྲིད་ཁོང་འཚོ་བཞུགས་ཡོད་པ་ཡིན་ན་སྐབས་དེའི་དབྱིན་ཡུལ་གྱི་གནས་བབ་ཡར་རྒྱས་གཏོང་གནང་ཡོད་པའི་གྲོས་བསྡུར་གནང་བའི་སྐོར་བྲིས་གནང་ཡོད་པ་རེད་འདུག་ཁོང་གཅིག་སྟོང་བརྒྱད་བརྒྱ་བཞི་བཅུ་ཞེ་གསུམ་ལོ་ནས་རང་ཉིད་འདས་གྲོངས་མ་གྱུར་བར Poet Laureate ཞེས་པའི་རྒྱལ་ཁམས་ཀྱི་སྙན་ངག་པ་ཆེ་ཤོས་དེར་ངོས་འཛིན་ཐོབ་གནང་ཡོད་པ་རེད་འདུག། ཁོང་གཅིག་སྟོང་བརྒྱད་བརྒྱ་ལྔ་བཅུ་ལོའི་ཟླ་བ་བཞི་པའི་ཚེས་ཉི་ཤུ་རྩ་གསུམ་ཉིན་རང་ཉིད་ཀྱི་གཟིམ་ཤག Rydal Mount ཞེས་པ་དེ་ཡོད་སའི་དབྱིན་ཡུལ་གྱི Westmorland མངའ་ཁུལ Pleurisy ཞེས་གློ་བའི་ན་ཚ་དེས་མནར་ནས་འདས་གྲོངས་སུ་གྱུར་གནང་ཡོད་པ་རེད་འདུག་ད་ལྟ། དུས་རབས་བཅུ་དགུ་པའི་ནང་དབྱིན་ཇིའི་སྙན་ངག་པ་གྲགས་ཅན William Wordsworth མཆོག་གི་སྐུ་ཚེའི་ལོ་རྒྱུས་དང་འབྲེལ་བའི་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུས་ཟིན་པ་ཡིན།